སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བྱང་ཨ་རིའི་ནང་གི་གཞུང་དོན་འཚམས་གཟིགས་དབུ་འཛུགས་གནང་བའི་སྐོར་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས་རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གི Tibet ཞེས་པའི་མིང Xizang ལ་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུར་སློབ་ཕྲུག་ཁག་ཅིག་གིས་བསམ་ཚུལ་བཏོན་པའི་སྐོར་ཞིག་དང། འདི་ལོ་རྒྱ་གར་བྱང་ཤར་འབྲས་ལྗོངས་ཁུལ་དུ་ཆུ་ལོག་གི་རྐྱེན་པས་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེན་ཕོག་ཡོད་པའི་སྐོར། མཇུག་ཏུ་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྒྲོལ་མ་ལྷ་མོ་ལགས་དང་བསྟན་འཛིན་དཔལ་མོ་ནས་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་སྤྱི་ཟླ་བཅུ་པའི་ཚེས་འགོ་ནས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཆེ་ཁག་དང་གཞན་མེག་སི་ཀོ་བཅས་ཀྱི་ནང་གཞུང་དོན་འཚམས་གཟིགས་ལེགས་པར་གྲུབ་ནས་ད་ལྟ་བྱང་ཨ་མི་རི་ཀའི་ནང་ཕེབས་འབྱོར་གྱིས་གཞུང་དོན་འཚམས་གཟིགས་དབུ་འཛུགས་གནང་ཡོད་པ་དང་ཚེས་བཅུ་གཉིས་ཉིན་སྐྱབས་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཨ་མི་རི་ཀའི་མངའ་སྡེ་ཀ་ལི་ཧྥོ་ནི་ཡའི་རྒྱལ་ས་ལོས་ཨན་ཇེ་ལིས་གནམ་ཐང་དུ་འབྱོར་སྐབས། ལྷོ་ཁ་ལི་ཧྥོ་ནི་ཡའི་བོད་རིགས་ཚོགས་པའི་རྒྱུན་ལས་གཙོས་ས་གནས་བོད་མི་ཚོས་དགའ་བསུའི་སྣེ་ལེན་ཞུས་གནང་འདུག། ཕྱི་དྲོ་སྲིད་སྐྱོང་མཆོག་གིས་ལྷོ་ཁ་ལི་ཧྥོ་ནི་ཡའི་ཁུལ་དུ་གནས་སྡོད་བོད་མི་མང་ཚོགས་ཀྱི་ཐུག་འཕྲད་ཀྱིས་སྐབས་བཅུ་དྲུག་པའི་བཀའ་ཤག་གིས་འཛིན་བཞིན་པའི་སྲིད་བྱུས་སྤྱི་དང་ལྷག་པར་བོད་རྒྱའི་དཀའ་རྙོག་སེལ་རྒྱུ་དབུ་མའི་ལམ་གྱི་སྲིད་བྱུས་དང་བོད་རྒྱ་གཉིས་སྨན་གྱི་ཐབས་ལམ་འཚོལ་བཞིན་སྐོར་ལྷོ་ཨ་མི་རི་ཀའི་ཕྱོགས་བསྐྱོད་ལས་དོན་ཁག་ལེགས་པར་བསྒྲུབས་པའི་སྐོར། དེ་བཞིན་ད་རེས་ཨ་རིའི་ནང་གི་བོད་མིས་གནས་སྡོད་བྱེད་ཡུལ་ས་གནས་ཁག་དགུ་ཕེབས་བཅར་གནང་གི་ཡོད་སྐོར་སོགས་དང་ངོ་སྤྲོད་དང་གཏམ་བཤད་གནང་འདུག་ལ། མི་མང་འདུ་འཛོམས་དེར་བཀའ་ཟུར་པད་མ་ཆོས་འབྱོར་ལགས་དང་སྤྱི་ཟུར་བསྟན་འཛིན་ཆོས་ལྡན་ལགས་རྣམ་གཉིས་ཕེབས་ཡོད་པ་རེད། བྱང་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། ད་རེས་སྲིད་སྐྱོང་མཆོག་བྱང་ཨ་རིའི་གཞུང་དོན་ཕྱོགས་ཕེབས་རིང། དེ་སྔ་མ་བཅར་སའི་ཨ་རིའི་མངའ་སྡེ་འདྲ་མིན་ནང་གི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང། ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་དང་ཐུག་འཕྲད་མཇལ་འཛོམས་གནང་རྒྱུ་དང། དེ་བཞིན་བློ་འདོན་ལྟེ་གནས་ཁང་དང་གསར་འགྱུར་བརྒྱུད་ལམ་ཁག་གཙུག་ལག་སློབ་གྲྭ་བཅས་སུ་ཕེབས་རྒྱུའི་མཛད་རིམ་ཡོད་པ་ངོ་སྤྲོད་གནང་བྱུང། གནས་ཚུལ་ལྟར་ན་ཟླ་བ་དེའི་ཚེས་བཅུ་བདུན་ཉིན་ཨ་རིའི་གྲོས་ཚོགས་ཀྱི Rayburn House Office Building གི་ཚོགས་ཁང་ཞིག་གི་ནང་སྲིད་སྐྱོང་མཆོག་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ Richard Gere རྣམ་གཉིས་དབུ་བཞུགས་ཀྱིས་ཨ་རིའི་གྲོས་ཚོགས་ཀྱིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་གསེར་གྱི་གཟེངས་རྟགས་ཕུལ་ནས་ལོ་ངོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོ་འཚོགས་རྒྱུ་ཡིན་འདུག་ཡང་ཚེས་བཅོ་བརྒྱད་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་གཏན་འཁེལ་ཡོད་འདུག། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གི་བུད་མེད་རྐང་རྩེད་སྤོ་ལོའི་རྒྱལ་ཁབ་རིམ་པའི་རུ་ཁག་ནང་བོད་པའི་བུ་མོ་ཐོག་མ་དེ་སླེབས་ཡོད་འདུག་ཕྱི་ཟླ་བཅུ་པའི་ཚེས་བཅུ་ཉིན་ལོ་ན་ཉི་ཤུ་རྩ་གསུམ་ལ་སོན་པའི་བོད་རིགས་བུ་མོ་སྒྲོལ་མ་སྐྱིད་རྒྱ་ནག་གི་བུད་མེད་རྐང་རྩེད་སྤོ་ལོའི་རྒྱལ་ཁབ་རིམ་པའི་རུ་ཁག་ནང་བདམས་ཐོན་བྱུང་ཡོད་པའི་སྐོར། རྒྱ་ནག་ཟི་ཁྲོན་ཞིང་ཆེན་གྱི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་དུ་གནས་ཚུལ་ཁྱབ་སྤེལ་བྱས་འདུག

དྲ་ལམ་ཁག་ཏུ་བོད་མི་རྣམས་ཀྱིས་དགའ་སྤོབས་དང་བཅས་བསྔགས་བརྗོད་བྱེད་བཞིན་འདུག་སྒྲོལ་མ་སྐྱིད་ལོ་བཅུ་ལ་སླེབས་སྐབས་རྐང་རྩེད་སྤོ་ལོའི་ལུས་རྩལ་ཁྲོད་ཞུགས་རྒྱུའི་གོ་སྐབས་ཐོབ་སྟེ་ལོ་མང་རིང་སྦྱོང་བརྡར་བྱས་པ་བརྒྱུད་ཉིས་སྟོང་བཅུ་དགུ་ལོ་ཟི་ཁྲོན་ཞིང་ཆེན་གྱི་བུད་མེད་རྐང་རྩེད་སྤོ་ལོའི་རུ་ཁག་ནང་ཞུགས་འདུག་ལ། ཉིས་སྟོང་ཉི་ཤུ་ལོའི་རྩེད་འགྲན་སྐབས་སྒྲོལ་མ་སྐྱིད་ཀྱི་རྩལ་དང་ནུས་པའི་ཁྱད་ཆོས་ཀྱིས་མི་རྣམས་ཀྱི་ཡིད་དབང་འཕྲོག་ཡོད་པ་རེད་འདུག། རྒྱ་ནག་གཞུང་གིས་བོད་ལ་དབྱིན་ཡིག་གིས Tibet ཞེས་པའི་མིང་དེ Xizang ལ་འགྱུར་བ་གཏོང་ཐབས་བྱེད་བཞིན་པའི་ཐད་བོད་མིའི་སྒྲིག་འཛུགས་ཀྱིས་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་འདུག་འདིའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་སྙན་སྒྲོན་གནང་གི་རེད།
དུས་རབས་ཉི་ཤུ་པའི་ལོ་རབས་བཞི་བཅུ་ཡི་ནང་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་བཙན་འཛུལ་བྱས་པ་ནས་བཟུང་སྲིད་ཇུས་དང་དྲིལ་བསྒྲགས་སྣ་ཚོགས་ཀྱི་ལམ་ནས་བོད་ཀྱི་ལོ་རྒྱུས་དང་རིག་གནས་སོགས་ལ་འཁྱོག་བཤད་བྱས་དང་བྱེད་མུས་ཡིན་པའི་ཁར་བར་སྐབས་ཤིག་ནས་རྒྱ་ནག་གཞུང་གིས་བོད་དང་འབྲེལ་བ་ཡོད་པའི་གཞུང་འབྲེལ་ཡིག་ཆ་དང་གསར་འགོད་གསལ་བསྒྲགས་ཆབ་སྲིད་དྲིལ་བསྒྲགས་སོགས་ཀྱི་ནང་བོད་ལ Tibet ཞེས་པའི་དབྱིན་ཡིག་ཐ་སྙད་དེ་ཡི་ཚབ་ཏུ་ཨུ་ཚུགས་ངང་ནས་རྒྱ་ཡིག་གི་ཐ་སྙད Xizang ཞེས་པ་དེ་བཀོལ་སྤྱོད་བྱེད་འགོ་བཙུགས་ཡོད་པ་རེད། དཔེར་ན་ཉེ་ལམ་ཐོན་པའི་གནས་ཚུལ་གསར་ཤོས་ཤིག་ནི་བོད་ཉིང་ཁྲི་ས་ཁུལ་དུ་སྐོང་ཚོགས་གནང་བའི་ཧི་མ་ལ་ཡའི་རི་རྒྱུད་དང་འབྲེལ་བའི་རྒྱལ་སྤྱིའི་མཉམ་ལས་ཀྱི་གླེང་སྟེགས་ཐེངས་གསུམ་པ་ཟེར་བའི་ཐོག་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་གིས་གཏམ་བཤད་སྤེལ་བའི་ནང། བར་སྐབས་ཤིག་ནས་རྒྱ་ནག་གཞུང་འབྲེལ་བརྒྱུད་ལམ་ཁག་དང་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་གཞུང་འབྲེལ་ཡིག་ཆའི་ནང་བོད་ལ་དབྱིན་ཡིག་གི་ཐ་སྙད་དུ Xizang ཞེས་པའི་བྲིས་འགོ་བཙུགས་ཡོད་པ་ལས་རྒྱལ་སྤྱིའི་རང་བཞིན་གྱི་བེད་སྤྱོད་བྱེད་བཞིན་པའི Tibet ཞེས་པའི་ཐ་སྙད་དེ་བྲིས་མེད་ཚུལ་བརྗོད་འདུག། དེའི་ཐད་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་དགོས་མཁོའི་དབང་གིས་བོད་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ལེན་ཡོད་པའི Tibet ཞེས་པའི་ཐ་སྙད་དེ་ཡོངས་གྲགས་ཀྱི་ཐོག་ནས Xizang ཞེས་པའི་རྒྱ་ཡིག་གི་ཐ་སྙད་ལ་བསྒྱུར་ཐབས་གནང་མུས་ཡིན་པའི་བྱ་སྤྱོད་དེ་ནི་ལོ་རྒྱུས་རྡོག་རོལ་བཏང་བ་ཞིག་ལ་བོད་མིའི་སྒྲིག་འཛུགས་ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་མ་ཟད་མཐའ་གཅིག་ཏུ་ངོ་རྒོལ་ཡོད་པ་གསུངས་བྱུང། དེ་ཏག་ཏག་བསྡད་ཀྱི་ཡོད་མ་རེད། ལུང་པ་ཆེན་པོ་ཅིག་ཡིན་པའི་ཐོག་ནས་རྒྱལ་ཁབ་ཆེན་པོ་ཡིན་པའི་ཐོག་ནས་བྱེད་སྟངས་བྱེད་ལུགས་ནོར་གྱི་ཡོད་རེད་དེ་བས་བརྩམས་པ་ལ་ད་ལྟའི་གནས་སྟངས་ཐོག་ལ་ཡིན་པ་ནི་བོད་མིའི་སྒྲིག་འཛུགས་ངོས་ནས་དེ་མཐའ་གཅིག་ཏུ་ངོ་རྒོལ་བྱས Xizang གི་ཚིག་དེ་ཚོ་བེད་སྤྱོད་བཏང་ཚུལ་མཐའ་གཅིག་ཏུ་ངོ་རྒོལ་བྱས་དང། དེ་ལས་ཕན་འབེབས་ཀྱིས་རྒྱ་ནག་གཞུང་ནས་བོད་མིའི་མངོན་འདོད་སྒྲུབ་དགོས་ཡག་འདི་སྒང་ལ་དོ་སྣང་སྤྲད་དགོས་ཡག་འདི་ངེས་པར་དུ་བསམ་བློ་གཏང་དགོས་རེད་ཅེས་འདི་ཞུ་འདོད་ཡོད། འདས་པའི་ལོ་ངོ་བཅུ་ཕྲག་དྲུག་ལྷག་རིང་ཨ་མི་རི་ཀ་དང་རྒྱ་གར་ཚུད་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པ་དང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སོགས་ཀྱི་ཡིག་ཆའི་ནང་ཡོངས་གྲགས་ཀྱི་དབྱིན་ཡིག་གི་ཐ་སྙད Tibet ཞེས་པ་དེ་འཁོད་ཡོད་པ་ལས Xizang ཞེས་པའི་ཐ་སྙད་དེ་བེད་སྤྱོད་བྱས་པའི་སྲོལ་མེད་པ་རེད། དཔེར་ན། ཉིས་སྟོང་ཉི་ཤུ་ལོ་ཡི་ཨ་མི་རི་ཀའི་བོད་དོན་སྲིད་བྱུས་དང་རྒྱབ་སྐྱོར་ཁྲིམས་ཡིག་ནང Tibet ཞེས་པའི་དབྱིན་ཡིག་ཐ་སྙད་འདི་ཞིང་ཐེངས་བཅུ་ལྷག་བཀོད་སྤེལ་བྱས་ཡོད་པ་འདི་ནི་ལོ་རྒྱུས་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་དབྱིན་ཡིག་ནང Tibet དང་རྒྱ་ཡིག་སྟེང Xizang ཞེས་པའི་ཐ་སྙད་དེ་གཉིས་ལ་དེ་སྔ་ཁྱད་པར་མེད་ཀྱང་ཕྱིས་སུ་རྒྱ་ནག་དམར་ཤོག་སྲིད་གཞུང་གསར་བཙུགས་ཀྱིས་ཤིམ་ལ་ཆིངས་ཡིག་བཞག་པའི་རྗེས་འབྲས་སུ་ཐ་སྙད་དེ་གཉིས་བཀོལ་སྤྱོད་བྱས་རྒྱུའི་ཐད་ཁྱད་པར་ཆེན་པོ་ཕྱིན་ཏེ། དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་དབང་བསྒྱུར་བ་ཡོད་པའི་ས་ཁུལ་གཅིག་པུར Xizang ཞེས་འབོད་སྲོལ་ཡོད་པ་ལྟ་བུ་བཟོས་ཡོད་ཅེས་འགྲེལ་བརྗོད་གནང་བྱུང།
ད་ཤིམ་ལ་ཆིངས་ཡིག་ནང་ལ། ཤིམ་ལ་ཆིངས་ཡིག་ང་ཚོ་བོད་ཡིག་ནང་ལ་ཡོད་རེད་དབྱིན་ཇི་ནང་ལ་ཡོད་རེད་རྒྱ་ཡིག་ནང་ལ་ཡོད་རེད་བ། རྒྱ་ཡིག་ནང་ལ། བོད་ཕྱི་ནང་ཟེར་ཡ་བྱས་པ། ཕྱི་མ། བོད་ཕྱི་བོད་ནང། ནང་གི་བོད་ཕྱི་གི་བོད་ཟེར་ནས་དབྱེ་བ་གཉིས་ཡོད་པ་དེ་ནང་ལ་རྒྱ་ཡིག་ནང་ལ་ག་རེ་བཀོལ་བ་རེད། ནང་གི་གཙང་ཕྱི་གི་གཙང་ཟེར་ནས། དེ་སྒང་གཙང་དེ་བོད་ཆོལ་ཁ་གསུམ་ཚང་མ་དལ་དུ་ཆགས་བསྡད་ཡོད་རེད། འོན་ཀྱང་དེ་རྗེས་སྤེན་སུ་དམག་འཁྲུག་རྒྱག་ནས་བོད་ཕལ་ཆེར་ས་ཆ་ཕྱེད་ཀ་ཙམ་གཅིག་རྒྱ་ནག་དབང་འོག་ཚུད་པ་རེད་བ། དེ་ནས་བཟུང་ནས་རྒྱ་ནག་དེ་ནས་གཙང་ཟེར་ཡ་བྱས་པ། དེ་དེ་ནས་བོད་པས་བོད་གཞུང་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་བསྡད་ས་ཆ་དེ་ལ་གོ་བསྡད་པ་འདྲ་བོ་འདྲ་བེད་སྤྱོད་བཏང་བསྡད་ཡོད་རེད། ག་རེ་རེད་ཟེར་ན། དེ་དབང་བསྒྱུར་བྱས་མེད་པ་དེ་ཚོ་ཁོ་ཚོ་དེ་ནས་ཁ་ཤས་ཟི་ཁྲོན་ལ་ཡིན་ཁ་ཤས་མཚོ་སྔོན་ཡིན་མིན་ས་ཆ་དེ་གི་མིང་བཏགས་བསྡད་ཡོད་རེད་བ། ཨོ། ད་དེ་ནས་ནི་འགོ་བཟུང་སྟེ་རྒྱ་ཡིག་ནང་གི་གཙང་ཟེར་ཡ་བྱས་པ། ཕལ་ཆེར་ད།
ལོ་བརྒྱ་ཙམ་གཅིག་རེད་བ། དེ་ནས་དགའ་ལྡན་ཕོ་བྲང་གཞུང་དབང་བསྒྱུར་བྱས་བསྡད་པ་དེ་ལ་གོ་བསྡད་པ་འདྲ་བོ་ཞིག་ཆགས་བསྡད་ཡོད། གཞི་རྩའི་ཆ་ནས་བོད་ལ་རྒྱ་ཡིག་ཐད་ནས Xizang ཞེས་པའི་གོ་དོན་ནི་ནུབ་ཀྱི་བོད་ཅེས་པའི་དོན་ལ་ཡང་གོ་གི་ཡོད་པ་དང་ཡང་ཕྱོགས་གཞན་ཞིག་ནི Xizang ཞེས་པ་ནི་ནུབ་ཀྱི་གཏེར་མཛོད། Western Treasure། ཞེས་པའི་དོན་ལ་ཡང་གོ་གི་ཡོད་པ་དེང་གི་ལོ་རྒྱུས་སྨྲ་བ་ཚོས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། དེ་ཡང་ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་ཆེན་གྱི་ལོ་རྒྱུས་སློབ་དཔོན་བྱམས་པ་བསམ་གཏན་ལགས་ཀྱིས། བོད་ལ Xizang ཞེས་པའི་ཐ་སྙད་དེ་ཐོག་མར་བྱུང་ཚུལ་ནི་དེ་སྔོན་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་མེད་བརྒྱད་ལོར་མན་ཇུ་གོང་མའི་སྲིད་གཞུང་གི་ཟི་ཁྲོན་ཞིང་ཆེན་གྱི་དམག་དཔོན་ཀྲོའུ་ཨེར་ཧྥན་གྱིས་བོད་ལ་བཙན་འཛུལ་བྱས་པའི་སྐབས་ཁོང་གིས་ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་ཡི་བར་གྱི་ས་ཁུལ་ལ Xizang ཞེས་མིང་བཏགས་ཡོད་ཚུལ་འགྲེལ་བརྗོད་གནང་བྱུང། བོད་ལ Xizang ཟེར་ཉེན་དེ་ཐ་སྙད་དང་པོ་བཏགས་ཉེན་དེ། མན་ཇུ་གོང་མའི་སྲིད་གཞུང་གི་དམག་དཔོན་ཀྲོའུ་ཨེར་ཧྥན་ཟེར་ཉེན། བོད་ལ་གཅིག་སྟོང་དགུ་བརྒྱ་བཅུ་མེད་དྲུག་ལ་དཔུང་འཇུག་བྱེད་ཉེན་དེ་གིས། གཅིག་སྟོང་དགུ་བརྒྱ་དགུ་བརྒྱ་བཅུ་མེད་བརྒྱད་ཀྱི་ལོ་ལ། ཀོང་པོ་རྒྱ་མདའ་ནས་དར་རྩེ་མདོ་བར་གྱི་ས་ཁྱོན་དེ་ལ། ཨ་ནི། ཁ་སོག་ལས Xizang ཞིང་ཆེན་ཞེས་མིང་བཏགས་པ་ཡིན་ཟེར། བཏགས་ཀྱི་ཡིན་ཟེར་འདི་ཁོས་ཁྱབ་བསྒྲགས་བྱས་པ་དེ་རེད། ཡང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས། བོད་ལ Xizang ཞེས་པའི་ཐ་སྙད་བྱུང་ཚུལ་ནི་དེ་སྔ་བོད་ལ་བཙན་པོའི་རྒྱལ་རབས་དང་ས་སྐྱའི་དབང་བསྒྱུར། ཕག་གྲུའི་རྒྱལ་རབས་གཙང་པའི་རྒྱལ་རབས་དེ་བཞིན་དགའ་ལྡན་ཕོ་བྲང་གི་སྲིད་གཞུང་སོགས་བྱུང་ཡོད་པ་ལས་གཙང་པ་རྒྱལ་པོས་དབང་བསྒྱུར་བྱས་པའི་སྐབས་བོད་ལ Xizang ཞེས་པའི་ཐ་སྙད་དེ་ཐོབ་ཡོད་པ་འགྲེལ་བརྗོད་གནང་གི་འདུག། གཞན་ཡང་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་བོད་ལ་དབྱིན་ཡིག་གི་ཐ་སྙད Tibet ཞེས་པའི་མིང་ཚིག་དེ་མུ་མཐུད་བཀོལ་སྤྱོད་བྱེད་མུས་ཡིན་པའི་ཁར། འདི་ནི་བོད་ཆོལ་ཁ་གསུམ་ལ་ཁྱབ་པའི་ཐ་སྙད་ཞིག་ཀྱང་ཡིན་པ་མ་ཟད་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རྒྱལ་སྤྱིའི་སྤྱི་ཚོགས་ནང་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་སྟོན་བྱེད་རྒྱུ་ཡི་ཞུ་གཏུག་ལས་འགུལ་མུ་མཐུད་སྤེལ་མུས་ཡིན་པ།

ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨིན་ཡུལ་གྱི་ཆབ་སྲིད་ཚོགས་པ་གཉིས་ཀྱི་ལོ་འཁོར་ལྷན་ཚོགས་དང་སྟབས་བསྟུན་ཨིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གིས་བོད་དོན་ཞུ་གཏུག་ལས་འགུལ་ཞིག་སྤེལ་བཞིན་པ་རེད། དེ་ཡང་ཨིན་ཡུལ་གྱི་རྙིང་ཞེན་ཆབ་སྲིད་ཚོགས་པ་དང་ངལ་རྩོལ་ཆབ་སྲིད་ཚོགས་པ་གཉིས་ཀྱིས་ད་ལྟ་ལོ་འཁོར་ལྷན་ཚོགས་འཚོགས་ཀྱིན་ཡོད་པ་དང་བསྟུན་བོད་དོན་གྱི་གོ་རྟོགས་སྤེལ་བ་དང་ཞུ་གཏུག་ལས་འགུལ་སྤེལ་རྒྱུའི་གོ་སྐབས་ཤིག་དམ་འཛིན་བྱེད་བཞིན་ཡོད་འདུག། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་ཐོག་ནས་གནས་ཚུལ་སྤེལ་བ་ལྟར་ན། དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་སྣེ་ཁྲིད་འོག་དབྱིན་ཡུལ་གྱི་ས་གནས Manchester། Leeds། Wirral། Liverpool བཅས་ནས་བོད་མི་མང་པོ་ཞིག་གི་འཐུས་མིས་ཞུ་གཏུག་ལས་འགུལ་དེར་རྒྱབ་སྐྱོར་དང་མཉམ་ཞུགས་གནང་འདུག་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ལས་འགུལ་དེའི་དམིགས་ཡུལ་གཙོ་བོ་གཉིས་ཡོད་པ་ནང་ནས་དང་པོ་དེ་དབྱིན་ཡུལ་གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་དོ་སྣང་དང་ནུས་པ་མཉམ་སྤུངས་གནང་རྒྱུ་ཡིན་པ་དང། གཉིས་པ་ནི་འགྲོ་བ་མིའི་རིགས་ཀྱི་ཁེ་ཕན་གྱི་ཆེད་དུ་མཐོ་སྒང་བོད་ཀྱི་ཁོར་ཡུག་ལ་སྲུང་སྐྱོབ་བྱ་རྒྱུ་བཅས་ཡིན་འདུག་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་བསོད་ནམས་ཧྥ་ར་སི་ལགས་དང་དྲུང་ཆེ་བློ་ཆོས་བསམ་གཏན་ལགས་དང་ས་གནས་བོད་མི་འཐུས་མི་རྣམས་ཀྱིས་གྲོས་ཚོགས་ཚོགས་མི་དང་གཞུང་འཛིན་དང་ཕྱོགས་འགལ་ཚོགས་པའི་ཚོགས་མི་དང་ཉམས་ཞིབ་པ་བཅས་དང་འབྲེལ་གཏུག་བྱས་འདུག་མ་ཟད་ཧོང་ཀོང་གི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་བྱེད་མཁན་གྱི་མི་སྣ་ཁག་ཅིག་དང་ལྷན་དུ་མཐུན་སྒྲིལ་གྱི་གོ་སྐབས་བརྗེ་རེས་ཡང་བྱུང་འདུག་ཡང་དེ་བཞིན་དབྱིན་ཡུལ་ས་གནས་མན་ཆི་སི་ཏར་ནང་རྙིང་ཞེན་ཆབ་སྲིད་ཚོགས་པའི་ཚོགས་ཆེན་སྐབས་སུ་བོད་དོན་ཐོག་མཁས་པ་སློབ་དཔོན་དི་བེ་ཤི་ཨ་ནན་དང་མཁས་དབང་མཱ་ཏིན་མིལ་སི་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་བསོད་ནམས་ཧྥ་ར་སི་ལགས་བཅས་ནས་གསུང་བཤད་དང་དྲི་བ་དྲིས་ལན་ཁག་ལ་ལན་འདེབས་སོགས་གནང་འདུག་ཡང་ངལ་རྩོལ་ཆབ་སྲིད་ཚོགས་པའི་ཚོགས་ཆེན་ནང་དུ་བོད་པའི་འཐུས་མི་རྣམས་ཀྱིས་གྲོས་ཚོགས་ཚོགས་མི་ཁ་ཤས་དང་མཇལ་འཕྲད་གནང་ཡོད་པ་དེ་བཞིན་རྒྱ་གར་ཕྱི་སྲིད་བློན་ཆེན་ཟུར་པ་སཱལ་མཱན་ཁུར་ཤིད་ལྷན་དུ་མཇལ་འཕྲད་ཡང་བྱུང་འདུག། ཡོ་རོབ་མཉམ་འབྲེལ་མཐུན་ཚོགས་དང་རྒྱ་ནག་བར་གྱི་ཐུན་མོང་གི་ཡིད་ཆེས་འདི་ཟད་ཟིན་པ་དང་ཡིད་ཆེས་འདི་ངེས་པར་དུ་བསྐྱར་གསོ་བྱེད་དགོས་པར་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཕྱི་སྲིད་བློན་ཆེན་མཆོག་གིས་བརྗོད་འདུག་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཕྱི་སྲིད་བློན་ཆེན Josep Borrell ལགས་ཀྱིས་རྒྱ་ནག་ཏུ་གཞུང་དོན་ཕྱོགས་བསྐྱོད་གནང་བར་ཟླ་འདིའི་ཚེས་བཅུ་གཉིས་རེས་གཟའ་ཕུར་བུ་ཉིན་རྒྱ་ནག་ཏུ་འབྱོར་བར་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་དང་རྒྱ་ནག་བར་གྱི་ཚོང་འབྲེལ་གནད་དོན་ཐད་ཐབས་ཇུས་ཤིག་འཚོལ་སྒྲུབ་བྱེད་ཆེད་དང་དུས་མཚུངས་སུ་ད་ལོའི་ཆེས་མཐོའི་ལྷན་ཚོགས་ཀྱི་འཆར་གཞིར་རྨང་གཞི་བཏིངས་པ་ཞིག་རེད་འདུག་ཕྱི་སྲིད་བློན་ཆེན་བོ་རེལ་མཆོག་གིས་ཡོ་རོབ་མཉམ་འབྲེལ་མཐུན་ཚོགས་དང་རྒྱ་ནག་བར་གྱི་ཐུན་མོང་གི་ཡིད་ཆེས་འདི་ཟད་ཟིན་པ་དང་ཡིད་ཆེས་འདི་ངེས་པར་དུ་བསྐྱར་གསོ་བྱེད་དགོས་པ་བརྗོད་འདུག་ཡང་འགྲོ་བ་མིའི་བར་འབྲེལ་ལམ་ཡོང་ཆེད་ཡིད་ཆེས་དེ་མེད་དུ་མི་རུང་བ་ཞིག་ཡིན་པ་དང་དེར་འབད་བརྩོན་བྱེད་དགོས་པ་ལས་རང་བཞིན་གྱིས་ཕྱིར་ལོག་ཡོང་མི་སྲིད་པ་རྒྱ་ནག་རྒྱལ་སའི་པེ་ཅིང་སློབ་ཆེན་གྱི་ནང་བསྐྱོད་དུས་བརྗོད་འདུག་ཁོང་གི་རྒྱ་ནག་ཏུ་གཞུང་འབྲེལ་ཕྱོགས་བསྐྱོད་དེ་ཡང་འདི་ལོ་ཐེངས་གཉིས་ཕྱིར་འགྱངས་བྱེད་དགོས་བྱུང་ཡོད་པ་དང་ཐེངས་འདིར་གཟའ་སྤེན་པ་བར་རྒྱུན་མཐུད་ཀྱི་སྔོན་དཔག་བྱས་འདུག་གཟའ་ཕུར་བུ་ནས་ཐོག་མར་འགོ་བཙུགས་ཏེ་ཧྲང་ཧའེ་རུ་ཡོ་རོབ་གླིང་གི་ཚོང་ལས་ཁག་དང་དཔལ་འབྱོར་གྱི་འགྲན་སློང་ཐད་ལ་གླེང་བར་འབོ་རེལ་མཆོག་གིས་ཕན་ཚུན་བརྗེ་ལེན་རྣམས་སེམས་ལ་སྐུལ་མ་ཐེབས་ཚུལ་གསུངས་ཡོད་པ་རེད། དེ་བཞིན་ཁོང་གིས་སྤྱི་ཚོགས་དྲ་རྒྱ་བརྒྱུད་ལན་བཏང་བར་ཚོང་འབྲེལ་ཐད་རྒྱལ་ཁབ་བར་ཕན་ཚུན་བརྟེན་དགོས་པས་ངེས་པར་དུ་འགྲན་སློང་དེ་དག་ལ་ཁ་གཏད་བྱེད་དགོས་པ་བཀོད་འདུག། གཟའ་པ་སངས་ཉིན་ཡང་ཁོང་གིས་རྒྱ་ནག་དང་ཡོ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་རྒྱལ་ཁབ་ཁག་བར་གྱི་ཉོ་ཚོང་ཐད་མི་སྙོམས་པ་ཞིག་ཡིན་པ་ནན་གསུངས་གནང་བར་ཉོ་ཚོང་གི་གྲངས་ཚད་ཙམ་མ་ཟད་སྤུས་ཀའི་ཐད་ཀྱང་ཁྱད་པར་ཡོད་པ་བརྗོད་འདུག། ཨ་རིས་དུས་གཅིག་ལ་དམག་འཁྲུག་གཉིས་འབྱུང་སྲིད་པར་གྲ་སྒྲིག་དགོས་སྐོར་གྲོས་ཚོགས་ཀྱི་སྙན་ཐོ་བཏོན་འདུག་ཨ་མི་རི་ཀས་ར་ཤི་ཡ་དང་རྒྱ་ནག་གཉིས་ལ་དུས་གཅིག་ཏུ་དམག་འཁྲུག་འབྱུང་སྲིད་པར་ངེས་པར་གྲ་སྒྲིག་བྱེད་དགོས་ཞེས་གྲོས་ཚོགས་ཀྱི་སྙན་ཐོ་ཞིག་གི་ནང་གསལ་བརྡ་བརྒྱབ་ཡོད་འདུག། ཨ་རིའི་གྲོས་ཚོགས་ཀྱིས་བསྐོས་པའི་སྲིད་དོན་ཚོགས་པ་གཉིས་ཀྱི་འཐུས་མི་ལས་གྲུབ་པའི་ཐབས་བྱུས་གནས་བབ་ཚོགས་ཆུང་གི་སྙན་ཐོ་བཏོན་པའི་ནང་ཨ་མི་རི་ཀས་ངེས་པར་དུ་རྒྱུན་གཏན་གྱི་ནུས་པ་རྒྱ་སྐྱེད་དང་མཐུན་གྲོགས་བར་གྱི་འབྲེལ་བ་ཇེ་དམ་རྡུལ་ཕྲན་མཚོན་ཆ་དེང་རབས་ཅན་ལ་བསྒྱུར་ནས་ར་ཤི་ཡ་དང་རྒྱ་ནག་ལ་མ་འོངས་དམག་འཁྲུག་འབྱུང་སྲིད་པར་གྲ་སྒྲིག་བྱེད་རྒྱུའི་གསལ་བརྡ་བརྒྱབ་ཡོད་འདུག། སྙན་ཐོ་དེ་བཏོན་སྐབས་ཨ་རི་དང་རྒྱ་ནག་གི་འབྲེལ་བ་ཐེ་ཝན་སོགས་ལ་རྐྱེན་བྱས་ཏེ་ཡག་པོ་མེད་པའི་སྐབས་ཤིག་ཡིན་པ་དང། དེ་བཞིན་དུ་ར་ཤི་ཡས་ཡུག་ཀེ་རེན་ལ་བཙན་འཛུལ་བྱས་སྟབས་འགལ་ཟླ་ཇེ་ཆེར་འགྲོ་བཞིན་པའི་སྒང་ཡིན་པའི་གསལ་སྟོན་བྱས་ཡོད་པ་མ་ཟད། སྙན་ཐོ་དེའི་ནང་ཞུགས་པའི་མཐོ་རིམ་དཔོན་རིགས་ཤིག་གིས་ར་ཤི་ཡ་དང་རྒྱ་ནག་མཐའ་མཇུག་གཞི་གཅིག་ལ་བབས་ནས་ང་ཚོ་དམག་འཁྲུག་གཉིས་ཀྱི་ནང་ལྷུང་སྲིད་པ་རེད་ཅེས་འགྲེལ་བརྗོད་བྱས་འདུག་ད་དུང་སྙན་ཐོ་དེ་སྤེལ་བའི་སྐབས་སུ་ཨ་རིའི་རྡུལ་ཕྲན་མཚོན་ཆ་ལྟ་སྐུལ་ལས་ཁུངས་ཀྱི་འགན་འཛིན་གཞོན་པ་ཟུར་པ། ཁེལ་གྱིས་ཨ་རིའི་སྲིད་འཛིན་དང་གྲོས་ཚོགས་ཀྱིས་མི་རྣམས་ལ་གསལ་བཤད་བྱེད་དགོས་ཤིག་ལ་རྒྱལ་སྲུང་གི་འགྲོ་གྲོན་ཇེ་ཆེར་བཏང་བ་ནི་རྒྱ་ནག་དང་ར་ཤི་ཡའི་རྡུལ་ཕྲན་དམག་འཁྲུག་མི་འབྱུང་རྒྱུའི་ཆེད་དུ་བཏང་བའི་རེ་འདུན་ཆུང་ཤོས་དེ་ཡིན་ཞེས་བཤད་འདུག་འཐབ་ཇུས་གནས་བབ་ཚོགས་ཆུང་གིས་ཨ་རི་དང་མཐུན་གྲོགས་ཚོས་དུས་གཅིག་ཏུ་དམག་འཁྲུག་གཉིས་ལས་རྒྱལ་ཐུབ་རྒྱུར་གྲ་སྒྲིག་ཨང་གསར་ཡོད་དགོས། ཨ་རིས་དབུ་ཁྲིད་པའི་རྒྱལ་སྤྱིའི་སྒྲིག་གཞི་དང་རིན་ཐང་གི་ལྟ་བ་ལ་སྒེར་གཅོད་སྲིད་དབང་རྒྱ་ནག་དང་ར་ཤི་ཡས་གནོད་འཚེ་ཐེབས་བཞིན་ཡོད་ཅེས་ཉེན་བརྡ་བརྒྱབ་འདུག་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨ་རིའི་གྲོས་ཚོགས་ཀྱི་དམངས་གཙོ་ཚོགས་པའི་འཐུས་མི་དྲུག་དང་སྤྱི་མཐུན་ཚོགས་པའི་འཐུས་མི་དྲུག་གིས་གྲུབ་པའི་ཚོགས་ཆུང་དེ་བཙུགས་ནས་དུས་ཡུན་རིང་པོར་ཨ་རི་ལ་འཇིགས་སྐུལ་གང་ཡོད་ཞིབ་དཔྱད་བྱས་ཡོད་པ་རེད། སྲི་ལང་ཀ་གཞུང་གིས་རྒྱ་ནག་དང་བུ་ལོན་གཡར་གཏོང་ཐད་འདུམ་འགྲིག་བྱུང་འདུག་ཟླ་འདིའི་ཚེས་བཅུ་གཅིག་རེས་གཟའ་ལྷག་པ་ཉིན་སྲི་ལང་ཀ་ཡི་ནོར་སྲིད་སྡེ་ཁག་གིས་གནས་ཚུལ་བཀོད་པ་ལྟར་ན་སྲི་ལང་ཀ་ཡིས་རྒྱ་ནག་གཞུང་དང་གྲོས་མཐུན་བཞག་ཡོད་པ་གཏན་འཁེལ་བྱས་ཤིང་ཨ་སྒོར་ཐེར་འབུམ་བཞི་དང་དུང་ཕྱུར་གཉིས་ཀྱི་བུ་ལོན་བསྐྱར་སྒྲིག་བྱས་ཡོད་འདུག། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་ལྔ་པའི་ནང་སིར་ལང་ཀ་ཡིས་ཕྱི་རྒྱལ་ཡུལ་གྲུ་ཁག་ནས་བུ་ལོན་གྱི་གནས་སུ་ལྷུང་ཡོད་པར། ལོ་བཅུ་ཕྲག་རིང་དངུལ་རྩའི་དཀའ་ཁག་ཚབས་ཆེན་གྱི་དུས་སྐབས་ཤིག་ཏུ་གྱུར་འདུག་ལ། རྒྱལ་ཁབ་ཀྱི་དགོས་གལ་ཆེ་བའི་དངོས་རྫས་རིགས་དཀོན་དུ་སོང་བ་དང་གོང་ཚད་ཀྱང་འཕར་དགོས་པ་བྱུང་ཞིང་ན་ནིང་རྒྱལ་ཡོངས་ངོ་རྒོལ་ལས་འགུལ་རིམ་པ་བཞིན་སྤེལ་ཡོད་པ་རེད། སི་རི་ལང་ཀ་ཡིས་ཕྱིའི་རྒྱལ་ཁབ་གཞན་ཁག་གི་བུ་ལོན་ཁྱོན་བསྡོམས་ནས་ཨ་སྒོར་ཐེར་འབུམ་བཞི་བཅུ་ཞེ་དྲུག་དང་དུང་ཕྱུར་དགུ་ཡིན་ཞིང་དེའི་ནང་གི་བརྒྱ་ཆ་ལྔ་བཅུ་ང་གཉིས་ནི་རྒྱ་ནག་ལ་བུ་ལོན་སྤྲོད་དགོས་པ་དང་དེ་ཡང་བུ་ལོན་གཡར་མཁན་མང་ཤོས་དེ་ཆགས་ཡོད་པ་རེད། སི་རི་ལང་ཀ་གཞུང་གིས་རྒྱ་ནག་གི་བུ་ལོན་སྤྲོད་ཕྱོགས་དང་འབྲེལ་བའི་གྲོས་མཐུན་བྱུང་ཡང་ཞིབ་ཕྲའི་གནས་ཚུལ་ཁ་གསལ་བཀོད་མེད་པ་རེད། རྒྱ་ནག་གིས་གསང་བའི་སྒོ་ནས་ཚོང་འབྲེལ་རིགས་དང་ཞིབ་ཕྲའི་གནས་ཚུལ་གསང་བ་བྱེད་པ་སོགས་ནི་རྒྱལ་ཁབ་གཞན་ཁག་གིས་ཤེས་གསལ་ལྟར་རྒྱ་གར་དང་ཉི་ཧོང། France། རྒྱལ་ཁབ་ཁག་གིས་སིར་ལང་ཀ་དང་རྒྱ་ནག་བར་བུ་ལོན་བསྐྱར་སྒྲིག་བྱེད་པར་ཁོང་ཚོས་གོ་ཐོས་བྱུང་མེད་པ་བརྗོད་འདུག་གཟའ་འཁོར་འདིར་སིར་ལང་ཀ་ཡིས Morocco རྒྱལ་ས Marrakesh ལ་ཚོགས་པའི་རྒྱལ་སྤྱིའི་དངུལ་ལོར་ཐེབས་རྩ་རྩ་འཛུགས་དང་འཛམ་གླིང་དངུལ་ཁང་གི་ལོ་འཁོར་ཚོགས་ཆེན་ཐོག་བུ་ལོན་གཡར་མཁན་གཞན་དང་གྲོས་མཐུན་བྱུང་བར་རེ་བ་ཆེན་པོ་རྒྱག་གིན་ཡོད་པ་རེད་འདུག།

རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་རིགས་སློབ་མའི་རྩོམ་རིག་དང་རིག་གཞུང་འདུ་འཛོམས་གནང་བ་དེ་ཡར་རྒྱས་ཀྱི་གཞི་རྩར་འགྱུར་རྒྱུར་འགྲན་བསྡུར་གྱི་ངོ་བོ་ཐོག་ནས་གནང་བ་ཡིན་ན་དགེ་མཚན་ཆེ་ལུགས་སློབ་ཕྲུག་ཁག་ཅིག་བསམ་ཚུལ་བཏོན་པའི་སྐོར་པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་ཡི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་དང་བཅུ་གསུམ་ཉིན་གཉིས་རིང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེལ་ཀུ་པེ་སམ་བྷོ་ཊའི་སློབ་གྲྭའི་ནང་དུ་རྒྱ་གར་ལྷོ་ཕྱོགས་བོད་མིའི་གཞིས་ཀ་ཁག་ལྔའི་ནང་གི་སློབ་གྲྭ་ཁག་དྲུག་གི་སློབ་ཕྲུག་ཁྱོན་བསྡོམས་པའི་བརྒྱ་དང་སུམ་ཅུ་སོ་བཞི་སྐོར་ཞིག་ནས་རྩོམ་རིག་དང་རིག་གཞུང་སྒྱུ་རྩལ་ཡར་རྒྱས་གཏང་ཐབས་དང་འབྲེལ་བའི་ཉམས་མྱོང་བརྗེ་རེས་ཀྱི་སྡིངས་ཆ་བསྐྲུན་པའི་འདུ་འཛོམས་གནང་བ་དེར་བོད་མིའི་སྒྲིག་འཛུགས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པར་ལག་བསྟར་གནང་བའི་འདུ་འཛོམས་དེ་གང་ཅི་ཚགས་ཚུད་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེའི་སྐོར་འདུ་འཛོམས་དེའི་མཛད་སྒོའི་སྐུ་མགྲོན་གཙོ་བོ་ཆེད་ཕེབས་གནང་བ་བོད་མིའི་སྒྲིག་འཛུགས་ཀྱི་སམ་བྷོ་ཊ་སྤྱི་ཁྱབ་འགན་འཛིན། ཚེ་རིང་དོན་གྲུབ་ལགས་ཀྱིས་གསུང་གནང་བྱུང། དེའི་ཐོག་ལ་ཨ་ནི་ཚང་མས་ཀྱི་ཅིག་ག་མཉམ་ཞུགས་རེད་ཨ་ནི་དེ་ཅིག་སློབ་གྲྭ་ཁག་སོ་སོས་ཀྱི་གོ་སྒྲིག་གནང་སྟངས་རེད་ཚང་མ་ལ་ཨ་ནི་ཅིག་འགྲན་བསྡུར་མེད་ན་ཨ་ནི་ཅིག་འཐུས་ཤོར་འགྲོ་བའི་གི་རྣམ་པ་འདྲ་བོ་དང་ཨ་ནི་ཅིག་ག་མཉམ་ཞུགས་ཡག་པོ་མ་བྱས་པའི་རྣམ་པ་བཟོ་འདྲ་བོ་དེ་རྩ་བ་ནས་མི་འདུག་གང་ལེགས་ཡག་ག་འགྲོ་བཞིན་ངས་མཐོང་སོང་དེ་འདུག་གང་ལ་ག་རེ་དེ་ཨ་ནི། ཅིག། ཐོག་མ་དེ་ཡིན་པ་སོང་ཙང་ཨ་ནི་མ་འོངས་པ་ལ་ཅིག་ད་ཤེས་རིག་ནས་ཨ་ནི་མུ་མཐུད་བྱས་ནས་དེ་ལ་འདུ་འཛོམས་གོ་སྒྲིག་གནང་ཐུབ་ཡོད་ན་ཏན་ཏན་གྱི་ང་རང་ཚོའི་བོད་མི་རིགས་ཀྱི་ཨ་ནི་ཅིག་སྐད་དང་ཡི་གེ། རིག་གཞུང་སྲུང་སྐྱོབ་ཀྱི་ཆེད་དུ་ལ་ཨ་ནི་ཏན་ཏན་གྱི་གོམ་པ་ཆེན་པོ་ཅིག་སྤོས་ཤག་བསམ་བསམ་འདྲ་ཅིག་ཚོར་སྣང་བྱུང། ཁོང་གིས་མུ་མཐུད་གསུང་དོན་ལ་ད་ལན་གྱི་འདུ་འཛོམས་དེ་གོ་སྒྲིག་ཞུ་སྒོ་ཁག་འཐུས་ཚང་གནང་ཡོད་པ་གསུང་གནང་བྱུང་ལ། ཉིན་གཉིས་ཀྱི་འདུ་འཛོམས་དེའི་ནང་དབྱིན་བོད་གཉིས་ཀྱི་ཐོག་བགྲོ་གླེང་དང་སྙན་ཚིག་གྱེར་འདོན་དེ་བཞིན་གཏམ་བརྗོད་འཁྲབ་སྟོན་དང་གཞན་ཡང་གཞས་སྣ་འདྲ་མིན་འཁྲབ་སྟོན་གནང་བ་སོགས། འདུ་འཛོམས་འདིའི་ནང་བྱ་སྒོ་རྣམ་གྲངས་བདུན་ཙམ་ཞིག་འདུག་ཅིང། འདུ་འཛོམས་འདིའི་ནང་མཉམ་ཞུགས་གནང་བའི་སློབ་མ་གསུམ་ལ་ད་ལན་ཤེས་རིག་ལས་ཁུངས་ཀྱི་གོ་སྒྲིག་འོག། རྩོམ་རིག་དང་རིག་གཞུང་སྒྱུ་རྩལ་གྱི་འདུ་འཛོམས་དེ་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་ལྟར། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་གནང་བ་དེ་ལས་འགྲན་བསྡུར་གྱི་ངོ་བོའི་ཐོག་ནས་གནང་བ་ཡིན་ན། དགེ་མཚན་ཆེ་ལུགས་སྐོར་སློབ་མ་ཚོའི་བསམ་ཚུལ་བརྗོད་བྱུང། དེ་ཡང་ཀོ་ལི་གལ་ནས་ཡིན་པ་སློབ་མ་བསྟན་འཛིན་ཀུན་དགའ་ལགས་ཀྱིས་བརྗོད་དོན་ལ། འགྲན་སྡུར་ཡོད་ན་ང་རང་གིས་ནི་ཡག་འདུག་བསམ་གྱི་འདུག་ག་རེ་ལབ་ན་འགྲན་སྡུར་ཡོད་ན་ང་ཚོ་གིས་ནི་ཁོ་ལས་ད་ང་ཚོ་ཁོ་ཡག་པོ་འདུག་ང་ཚོ་ཁོ་ཚོ་ལས་ཡག་ག་ཆགས་དགོས་འདུག་ལ་ནི་ངེད་ཀྱིས་སོ་སོ་གི་སེམས་ཤུགས་ནམ་རྒྱུན་ནས་སེམས་ཤུགས་ཅིག་སྐྱེ་ཡག་དང་འོ་དེ་ཡོད་དུས་ཀོ་བུ་ནི་འོ་ཕྱི་ནས་ངེད་ཀྱིས་ནི་འགྲན་སྡུར་དེ་ཡོད་ན་ནི་ང་ཚོ་གིས་ད་ག་ལ་བ་རེད་སོ་སོ་སྤོ་བོ་དེ་ཚོས་རང་ཤུགས་ཀྱིས་ད་ཁོ་ཚོ་ལས་ཡག་ག་ཆགས་དགོས་ཡོད་ནི་ཁོ་ཚོ་ལས་ཡང་ང་ཚོ་གིས་ད་ཡང་ལྟ་བ་ད་སུས་བརྙེད་ཡོང་གི་རེད་ཡང་ག་རེ་ལབ་ན

མི་བདུན་ཚོགས་ཀྱི་ང་རྒྱལ་ཕྱི་ནས་བ་བྱིས་གྱི་བ་དང་ཡིན་ནས་མ་ང་ཚབ་བཙུགས་གི་བའི་བསམ་གི་ཚབ་གི་བའི་བསམ་གི་འདུག་བ། ནས་ད་བིན་འགྲན་བསྡུར་མེད་དུས་ག་ལ་ཡོད་བ་དང་ཨང་ཁོ་རང་ཚོ་ཚང་མ་གི་སོ་སོ་སོ་ཁ་ཆུ་བོ་བས་སོ་སོ་སོ་གང་ཐུབ་ཐུབ་བྱས་དང་ཨང་ད་དུང་གང་ཐུབ་ཐུབ་བྱས་དང་ད་དུང་ཡང་ཨང་ཁོ་རང་ཚོ་གི་ཤུགས་རྒྱབ་ཆེད་ཨང་ཁོ་རང་ཚོ་གི་བ་ད་སོ་སོ་སོ་ད་གང་བསམ་གོ་བའི་འགྲན་བསྡུར་མེད་ཙང་ཕར་ཚུར་བསམ་ཚུལ་བཤད་རྒྱུ་དང་ཨང་མི་ཙམ་ནས་ཨང་གོ་རྟོགས་སྤེལ་ཐུབ་ཡག་ག་བས་ཡིན་ནས་ཕར་ཚུར་གོ་རྟོགས་སྤེལ་ཐུབ་ཡག་དེ་འདྲ་ཡང་བྱུང་སོང་བསམ་གི་འདུག་བ། ཡིན་ང་བསྟན་བྱེད་འདི་སམ་བྷོ་ཊ་གུ་རུ་པུ་ར་ནས།

པུའུ་ནས་ཀྱི་ཏི་སི་བོད་བརྒྱུད་མང་གཞིའི་རྒྱུན་སྡོད་ཏི་སི་གོ་ཏི་ར། བྱས་ཙང་དེ་སྔ་ཡིན་ན་རྒྱ་གར་དབུས་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་གི་ནང་རིག་གཞུང་དང་རྩེད་མོའི་འགྲན་བསྡུར་གོ་སྒྲིག་ཞུ་གི་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་བོད་སློབ་འཛིན་སྐྱོང་ཚོགས་པའི་ཁྱབ་ཁོངས་བོད་པའི་སློབ་གྲྭ་ཁག་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ཁྱབ་ཁོངས་སམ་བྷོ་ཊས་རྩིས་བཞེས་གནང་བའི་རྗེས་སུ་ད་ལན་ཤེས་རིག་ལས་ཁུངས་ཀྱིས་གོ་སྒྲིག་གནང་བའི་འདུ་འཛོམས་དེ་ཐེངས་དང་པོ་ཞིག་ཆགས་ཀྱི་ཡོད་པ་མ་ཟད། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་ལས་ཁུངས་ཀྱི་ཤེས་ཡོན་སྲིད་བྱུས་དགོངས་དོན་གཞིར་བཟུང། འགྲན་བསྡུར་གྱི་རྣམ་པ་མེད་པའི་ཐོག་ནས་འདུ་འཛོམས་གནང་ཡོད་ཅིང། ད་ལན་གྱི་འདུ་འཛོམས་དེ་ནི་བོད་པའི་སློབ་གྲྭ་ཁག་གི་འཛིན་རིམ་བདུན་པ་ནས་དགུ་བའི་བར་གྱི་སློབ་མ་རྣམས་མཉམ་ཞུགས་གནང་འདུག་ལ་འདུ་འཛོམས་དེ་གང་ཅིར་ཚགས་ཚུད་བྱུང་ཡོད་སྐོར་སམ་བྷོ་ཊའི་སྤྱི་ཁྱབ་འགན་འཛིན་ཚེ་རིང་དོན་གྲུབ་ལགས་ཀྱིས་གསུངས་གནང་བྱུང། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།

འདི་ལོ་རྒྱ་གར་བྱང་ཤར་འབྲས་ལྗོངས་ཁུལ་དུ་ཆུ་ལོག་གིས་རྐྱེན་པས་མི་རྒྱུ་གཉིས་ལ་གནོད་རྐྱེན་ཚབས་ཆེ་ཕོག་ཡོད་པ་དང་ལྷག་པར་དུ་བྱང་འབྲས་ལྗོངས་ཀྱི་ཅུང་ཐང་དང་ན་ག་ས་གནས་ཁུལ་དུ་གནས་སྡོད་བོད་མིའི་སྡོད་ཁང་ཆུས་ཁྱེར་ཏེ་གྱོང་གུན་ཧ་ཅང་ཆེན་པོ་ཐེབས་ཡོད་པའི་སྐོར་པ་སངས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཉེ་ལམ་འབྲས་ལྗོངས་མངའ་སྡེའི་ནང་ཉིན་མཚན་བསྟུད་མར་ཆར་པ་ཤུགས་ཆེ་བབས་པ་དང་ལྷག་པར་དུ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་ལྷོ་ནག་ས་ཁུལ་གྱི་མཚོ་ཡི་མཁའ་དབྱིངས་སུ་གློ་བུར་དུ་སྤྲིན་པ་གས་གཏོར་དང་འཁྱགས་རོམ་བཞུར་ཏེ་ལྷོ་ནག་ནས་རྒྱང་ཐག་སྤྱི་ལེ་དགུ་བཅུ་ཙམ་གྱི་གཤམ་འོག་ས་གནས་ཅུང་ཐང་དུ་ཡོད་པའི་ཆུ་མཛོད་ནང་ཆུ་ཚད་ལས་བརྒལ་བ་ཁེངས་ཏེ་ཆུ་མཛོད་ལ་གས་ཆག་བྱུང་སྟེ་ཏིས་ཐ་གཙང་ཆུ་རྒྱུག་སའི་ས་གནས་ཁག་མང་པོ་ཞིག་གི་ནང་ཆུ་ལོག་རྒྱུག་སྟེ། མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་ཡོད་པ་དང་ལྷག་པར་དུ་ཅུང་ཐང་དང་ན་ག་ས་གནས་ཁུལ་དུ་གནས་སྡོད་ཁ་ཐོར་བོད་མིའི་སྡོད་ཁང་དང་ཚོང་ཁང་ཆུ་ཡིས་ཁྱེར་པ་སོགས་ཀྱིས་གནོད་སྐྱོན་དང་གྱོང་གུན་ཧ་ཅང་ཆེན་པོ་ཐེབས་ཡོད་པ་རེད་འདུག་དེའི་སྐོར་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
ཨ་ནི་གཙོ་ཆེ་ཤོས་དཀའ་ངལ་ཆེ་ཤོས་དེ་དག་ཆུ་གི་ཡར་ནས་མར་ལྷོ་ནག་ནས་བསྡུ་ཟིན་རྒྱུགས་ནི་དང་པོ་དེ་ཅུང་ཐང་ལ་བྱས་ཨ་ནི་ཅུང་ཐང་གི་ཆུ་མཛོད་གློག་ཁང་དེ་བརྡོལ་བྱས་ཨ་ནི་ཅུང་ཐང་གི་གྲོང་པ་ཨ་ནི་བརྒྱ་ཆ་བདུན་ཅུ་དོན་ལྔ་ཆུས་ཀྱི་དེ་ནི་བྱེ་མ་གི་ཕུང་པོ་འདྲ་བོ་ཅིག་དེ་འདྲས་ཟིན་ཆགས་བསྡད་པའི་གི་གནས་ཚུལ་དེ་དག་ཚང་མས་མཁྱེན་གསལ་རེད་དེ་ལ་ཡང་ཨ་ནི་ང་རང་ཚོ་བོད་པ་ཁྱིམ་ཚང་བཅུ་གསུམ་གཏན་སྡོད་བྱས་ནས་སྡོད་ཡོད་རེད།

དེ་ཆ་དཀའ་ངལ་འཕྲད་ཡོད་འདུག་བསམ་པ་ད་རེས་ཤིག་ལ་བྱུང་བ་རེད་ད་རེས་སྔར་ལ་ང་ཚོ་ས་གནས་ཛ་དྲག་ཚོགས་ཆུང་ས་གནས་འཐུས་ཚོགས་རང་བདེན་ཚོགས་ཆུང་གཞོན་ནུ་བུད་མེད་མདོ་སྟོད་མདོ་སྨད་དབུས་གཙང་ཟེར་མཁན་འདི་ང་ཚོ་འཛོམས་བྱས་ཨ་ནི་འདུག་ཟེར་ནས་ད་དཀའ་ངལ་ལས་སྒྲོལ་ཡ་ཆེད་དུ་ག་རེ་བྱེད་མཁན་ལོས་དེ་དང་པོ་དེ་ཡ་ང་ཚོ་ས་གནས་མི་མང་དང་དགོན་སྡེ་ཁག་ནས་ཞལ་འདེབས་ཅིག་བསྡུས་པ་རེད་གཉིས་པ་དེ་གྲོས་ཆོད་དེ་ལ་ཡ་ང་ཚོ་ཁ་ཆེ་ཕར་ཆེ་དཀའ་ངལ་ད་རེས་ཆུ་གི་དཀའ་ངལ་ཆེན་པོ་ཁང་པ་རྩ་མེད་དང་དེ་འདྲའི

གཅིག་དང། སུམ་བརྒྱ་གཅིག་ཐ་དད་ལྷག་བསྡད་པ་རེད་ལ་ཞེས་དེ་འདྲའི་ཡིན་དུས་ང་ཚོ་ཡ་མཐའ་ར་ཞིག་ཏུ་ཕ་རི་སྤང་རྒྱན་རེད་བཞག། འབྲས་ལྗོངས་ནང་ཆུ་ལོག་གི་གོད་ཆག་བྱུང་མ་ཐག་སྒང་ཏོག་ས་གནས་འགོ་འཛིན་མཆོག་གིས་དབུས་པའི་སྒང་ཏོག་ནང་གི་བོད་པའི་གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་དྲུག་གི་ཚོགས་གཙོ་བཅས་ཚང་འཛོམས་ཀྱིས་ཆུ་ལོག་གི་གོད་ཆག་ཕོག་ཡུལ་ས་གནས་བོད་མིའི་དཀའ་ངལ་སེལ་ཆེད་དྲ་ལམ་བརྒྱུད་ཞལ་འདེབས་བསྡུ་རུབ་དང་འདི་ཚེས་བཅུའི་ཉིན་སྒང་ཏོག་ས་གནས་འགོ་འཛིན་དང་ཚོགས་པ་ཁག་གི་ཚོགས་གཙོ་བཅས་ཆུ་ལོག་གི་གོད་ཆག་ཕོག་ཡུལ་ན་ག་ས་གནས་སུ་ཕྱིན་ནས་བོད་མིའི་སྡོད་ཁང་གནས་སྟངས་རྒྱུས་ལོན་དང་སྐབས་སུ་བབས་པའི་དགོས་གལ་རིགས་ཞལ་འདེབས་གནང་ཡོད་པ་མ་ཟད་དབུས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ནས་ཛ་དྲག་ངལ་སེལ་རོགས་དངུལ་ཞལ་འདེབས་རྒྱ་གར་སྒོར་མོ་འབུམ་གཉིས་གནང་ཡོད་པ་སྒང་ཏོག་ས་གནས་འགོ་འཛིན་མཆོག་ནས་མུ་མཐུད་གསུངས་དོན། ང་ཚོ་འདུག་ཟེར་ནས་མིའི་ལུང་པ་ལ་ད་གཞུང་དང་དེ་འདྲ་གང་ཡང་མེད་དུས་ཙམ་པ་ཞལ་འདེབས་ལ་བརྟེན་བྱས་ཞལ་འདེབས་ང་ཚོ་གང་རྒྱ་ཆེ་ཆེ་ཞུས་བྱས་ཁྱེད་རང་ཚོར་རོགས་པ་གང་ཐུབ་ཐུབ་རང་ཚོ་ཞུ་ཡས་ཡིན་ཟེར་བྱས་ཨ་ནི་ཁོ་རང་ཚོ་ཁ་སང་ཁོ་རང་ཚོ་ཐུག་ཨ་ཁོ་རང་ཚོ་མཉམ་དུ་ལ་སྐྱིད་སྡུག་མཉམ་མྱོང་བྱས་ཇ་ཕོར་པ་གང་མཉམ་དུ་འཐུང་བྱས་ནས་ཡོང་ཡིན་ཨ་ཁོ་རང་ཚོ་ཁ་གཅིག་གི་མིག་འདི་མིག་ཆུ་བཏང་བྱས་འདུག་ངུ་གི་འདུག་ཁ་གཅིག་ནི་ད་པེ་ག་བོ་ཆུང་དུ་སི་ནས་ཚ་ནས་ས་ཐོ་ལ་ཁོ་ར་རྒྱ་ག་ཡོང་དེ་ནས་ཉེན་ཁ་ཆེན་པོ་རེད་ཨ་ནི་ལམ་ཁ་དེ་ཚོ་ཡིན་ན་ནི་ཕི་ཊི་བཞི་དེ་འདྲས་ཁ་ཤས་ལ་ཕི་ཊི་གསུམ་དེ་འདྲས་མ

གདུང་སེམས་མཉམ་བསྐྱེད་ཞུ་ཡ་བྱས་འདུག་ཟེར་ནས་ང་ཚོ་ཁ་སང་ཛ་དྲག་ཚོགས་ཆུང་ཚོགས་པ་དྲུག་ས་གནས་འཐུས་ཚོགས་དང་སྤྱི་ཁྱབ་ལས་ཁུངས་ང་ཚོ་འདུག་ཟེར་ནས་ཕྱིན་བྱས། ཁོ་རང་ཚོ་མཇལ་འཕྲད་ཞུས་བྱས་ཨ་ནི་སྐྱིད་སྡུག་མཉམ་མྱོང་འདི་ཞུས་པ་ཡིན། ཨ་ཁོ་རང་ཚོ་ངའི་དགའ་པོ་འདྲ་བྱེད་འདུག་གནང་གི་འདུག་ཨ་ནི་ང་ཚོ་ཕྱིས་འབྱུང་ང་རང་ཚོ་འདུག་ཟེར་ནས་ད་ཞལ་འདེབས་གང་ཐུབ་ཐུབ་ཞུས་བྱས་ཨ་ནི་རོགས་པ་གང་ཐུབ་པ་དེ་ང་ཚོ་ཞུ་གི་ཡིན། ཨ་ནི་རྒན་ལགས་གཙོ་ཆེ་ཤོས་ད་ང་ཚོ་ད་རེས་འདི་ལ་མི་སྐྱོན་ཆག་བྱས་བྱུང་ཡོང་བ་འདི་ལྟ་བུ་རེད། ཨ་འདིའི་སྒང་ལ་ང་ཚོ་གནས་ཚུལ་འདི་དེ་མ་ཐག་ཏུ་ནང་སྲིད་ལས་ཁུངས་ཡང་སྙན་སེང་ཞུས་ནས་ནང་སྲིད་ལས་ཁུངས་ངོས་ནས་ཨ་ནི་ང་རང་ཚོ་བོད་པ་འདི་ཁུལ་ལ་ཡུལ་འདི་ཉིད་དཀའ་ངལ་འཕྲད་མཁན་ཆ་ཚང་ལ་ཡང་ཨ་ནི་ཛ་དྲག་གི་ཆེད་དུ་ལ་ཡང་དེ་ད་ལྟ་འབུམ་མོ་འབུམ་གཉིས་བཞི་ཡོད་ས་ལ་ནས་འདུག་སེམས་ནང་སྲིད་ལས་ཁུངས་ནས་གནང་སོང་དེ་ཡིན་དུས་འཛོམས་པ་རྙེད་དེ་སྒང་ཏོག་མི་མང་ཚང་མའི་ཚབ་ཞུས་ནས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་དམིགས་བསལ་གྱི་ཐུགས་རྗེ་ཆེ་ཞུ་ཡ་བྱས།

ང་རང་ཚོ་བོད་པ་བོད་པའི་གི་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་ལ་ཨ་ནི་སེམས་པའི་བློས་བྱས་ཀྱི་ཞལ་འདེབས་རྒྱ་མི་ཆུང་བ་ཅིག་གནང་རོགས་གནང་ཞེས་འབོད་སྐུལ་ཞུ་འདོད་བྱུང།
ད་ལྟའི་ཆར་གཞུང་ལམ་ཆད་པའི་རྐྱེན་གྱིས་ཅུང་ཐང་ས་གནས་སུ་དངོས་སུ་བསྐྱོད་རྒྱུ་ཁག་པོ་ཡིན་སྟབས་གནས་སྟངས་རྒྱུས་ལོན་ཁ་གསལ་ཞིག་ཡོང་གི་མེད་པ་དང་ཁུལ་དེར་གནས་སྡོད་ས་གནས་མི་འཐུས་བརྒྱུད། ཁ་པར་ཐོག་གནས་ཚུལ་ཤེས་རྟོགས་ལྟར་བྱས་ན་བོད་མིའི་ཁྱིམ་ཚང་བཅུ་བདུན་གྱི་སྡོད་ཁང་དང་ཚོང་ཁང་ཤུལ་མེད་རྩ་མེད་གྱུར་ཡོད་པ་དང་མངའ་སྡེ་གཞུང་གི་མཐུན་འགྱུར་འོག་གང་མགྱོགས་ཐད་འཕུར་གནམ་གྲུ་བརྒྱུད་ཅུང་ཐང་ས་གནས་སུ་གནས་སྟངས་རྒྱུས་ལོན་ཆེད་དངོས་སུ་བཅར་རྒྱུ་ཡིན་པ་གསུང་གི་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་ཆུ་ལོག་གི་གོད་ཆག་ཕོག་ཡུལ་ཅུང་ཐང་གནས་སྡོད་བོད་མི་རིག་འཛིན་རྡོ་རྗེ་ལགས་སུ་ཞལ་པར་བརྒྱུད་ས་གནས་ཀྱི་གནས་སྟངས་སྐོར་བཅར་འདྲི་ཞུས་པར་ཁོང་གིས་ཁོང་ཅུང་ཐང་ས་གནས་སུ

དེ་བཞིན་སྒང་ཏོག་ས་གནས་གཞོན་ནུའི་སྣེ་ཁྲིད་འོག་སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཚོས་ཆུ་ལོག་གི་གོད་ཆག་ཕོག་ཡུལ་ས་གནས་སུ་དང་བླངས་སྤྱི་ཚོགས་ཞབས་ཞུ་སྒྲུབ་མུས་ཡིན་པ་སྒང་ཏོག་ས་གནས་འགོ་འཛིན་མཆོག་གིས་གསུང་གི་འདུག་ད་རེས་ཀྱི་འབྲས་ལྗོངས་མངའ་སྡེའི་ནང་གི་ཆུ་ལོག་གི་གོད་ཆག་དེའི་ཁྲོད་ད་བར་ཤེས་རྟོགས་བྱུང་བར་མི་གྲངས་ལྔ་བཅུ་ཚེ་སྲོག་ཤོར་བ་དང་མི་གྲངས་བརྒྱ་དང་བཞི་བཅུ་ཞེ་གཉིས་ལྷག་གར་སོང་ཆ་མེད་དུ་གྱུར་ཡོད་པ་མ་ཟད་རྨས་སྐྱོན་ཚབས་ཆེ་ཕོག་པ་མི་ཉི་ཤུ་རྩ་དྲུག་བྱུང་ཡོད་པ་དང་ཁྱོན་སྡོད་ཁང་གཅིག་སྟོང་སུམ་བརྒྱ་ལྷག

ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་འབྲེལ་མཐུད་འགན་འཛིན་ཐུབ་བསྟན་རིག་འཛིན་ལགས་དང་ལྷན་དུ་རྒྱ་གར་ནང་བོད་དོན་རྒྱབ་སྐྱོར་ཚོགས་པའི་གནས་སྟངས་དང་ལྷག་པར་དུ་བོད་དོན་གོ་རྟོགས་སྤེལ་ཕྱོགས་སོགས་ཀྱི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱ་གར་ནི་འཛམ་གླིང་ནང་དཔལ་འབྱོར་གྱི་ཆ་ནས་སྟོབས་ཆེ་ཤོས་ལྔ་པ་དེ་ཆགས་ཀྱི་ཡོད་པ་མ་ཟད། བོད་མི་རྣམས་ལ་མཚོན་པ་ཡིན་ན་ཧ་ཅང་གི་བཀའ་དྲིན་ཆེན་པོ་ཆགས་ཀྱི་ཡོད་རེད། འོན་ཀྱང་མཚམས་རེ་རྒྱ་དཀར་ནག་གཉིས་ཀྱི་ཆབ་སྲིད་ཀྱི་གནས་སྟངས་འོག་བོད་དོན་གླེང་རྒྱུ་དེ་ཏོག་ཙམ་ཁག་པོ་ཆགས་ཀྱི་ཡོད་རེད།

བོད་དོན་གྱི་རྟགས་གང་ལྟར་རྒྱ་ནག་གི་བཙན་བཟུང་འདི་ལ་ངོ་རྒོལ་ཡོད་ས་མཐའ་གཅིག་ཏུ། དེ་འདྲའི་གི་འདུ་འཛོམས་ཆེན་པོ་བྱས་སྐད་འབོད་ཆེན་པོ་ཅིག་གོ་སྒྲིག་གནང་རེད། ད་འདི་གི་ས་བོན་མདོ་མ་སོགས་ད་གང་ལྟར་འདི་ནས་བྱུང་རེད་བོད་དོན་གྱི་རྒྱབ་སྐྱོར་ཚོགས་པ་བྱུང་ཡས་དེ། ད་འདི་སྐབས་སོགས་ཀྱི་ཁོ་རང་ཚོ་གི་ཡ། འབོད་སྐུལ་ད་མ་སོགས་འབོད་སྒྲ་གཙོ་བོ་དེ་ད་བོད་པ་ལབ་ཡས་དེ་བོད་མི་རིགས་ལབ་ཡས་དེ་མི་རིགས་གཞན་པ་རྒྱལ་ཁབ་གཞན་པའི་གི་མི་རང་བཞིན་གི་ཡ་སོ་སོ་གི་མ་འོངས་པར་ཅིག་ཐག་གཅོད་བྱེད་ཀྱི་རང་ཐག་རང་གཅོད་དེ་རང་ཐག་རང་གཅོད་འདི་བོད་མི་རང་ལ་ཡོད་རེད་ཟེར་ཅིག་ད་གང་ལྟར་འདི་གཉིས་ཀྱིས་ད་གང་ལྟར་འབོད་སྒྲ་ཆེན་པོ་བྱས་ད་འདི་ནས་མ་ཅིག་གང་ལྟར་ས་བོན་བཏབ་པའི་རྗེས་ལ་ཡང་རྒྱ་གར་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་གིས་ད་གང་ལྟར་མང་པོ་ཅིག་གསར་འཛུགས་གནང་ཡ་ད་འདི་འདྲ་བྱུང་ཡོད་རེད་ད་འདི་གི་རྗེས་ལ་གཙོ་བོ་དེ་ད་ལྟ India Tibet Court Friendship Society ཞུ་གི་འདུག་བ།

ཉིས་སྟོང་ཉི་ཤུ་རྩ་གསུམ་འདི་ལོ་གི་སྤྱི་ཟླ་ལྔ་པ་དྲུག་པ་དེ་ལྔ་པ་ནང་ལོགས་ཀྱི་ཡ་རྡ་རམ་ས་ལ་རྒྱལ་བ་རིན་པོ་ཆེ་དབུ་བཞུགས་ཐོག་ལ་ཡ་ལོ་ཉི་ཤུ་རྩ་ལྔ་འཁོར་བའི་དུས་ཆེན་ཡང་འདི་གའི་དེ་སྲུང་བརྩི་གནང་ཡ་གི་དེ་འདྲས་བྱུང་ཡོད་རེད། དེ་ནས་མ་རིམ་པས་མང་པོ་ཅིག་ད HIMCAT བྱུང Bharat Tibbat Sangh ད་དེ་འདྲས་མང་པོ་ཅིག་ད་གང་ལྟར་ཧི་མ་ལ་ཡ་པ་རི་ཝར་ད་དེ་འདྲས་མང་པོ་ཅིག་ང་ཚོ་གི་ད་གང་ལྟར་སླེབས་ཡོད་རེད། ད་ག་ནང་བཞིན་གྱི་གནད་འགག་ཆེན་པོ་ཅིག་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ཞུས་ན་ད་ད་རིས་ཏའོ་ལ་དེའི Core Group for Tibetan Cause ཞུ་གི་འདུག་བ། རྒྱ་གར་གྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྱི་ནང་མའི་སྡེ་ཚན་འདི་ད་ཉིས་སྟོང་གཉིས་ལོ་ལ་ཡང་གསར་འཛུགས་གནང་ཡོད་རེད་འདི་ཡང་རིན་པོ་ཆེ་གྱི་བཀའ་དགོངས་གཞིར་བཟུང་ཡོད་བ། Core Group for Tibetan Cause འདི་རྒྱ་གར་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་བྱེད་མཁན་གྱི་ད་ག་ནང་ཚོགས་པ་ཆེ་འབྲིང་ཆུང་གསུམ་མང་པོ་ཞིག་ཡོད་འདི་གའི་ལས་འགུལ་མང་པོ་བརྩམས་ཀྱི་ཡོད་རེད་འདི་གའི་འདི་མཉམ་རུབ་ཐོག་ནས་ཁྲིད་ཐུབ་ཡས་ཆེད་ད་ག་ནང་བཞིན་གྱི་ཐབས་ཇུས་བཏོན་མཁན་བྱས་བསམ་བློའི་གྱི་ད་གང་ལྟར་ཡ་གཅིག་ག་ལ་ཕྱག་རོགས་མཉམ་སྡོད་ཞུ་ཡས་དེ་ད་ག་ནང་བཞིན་ལམ་སྟོན་ཞུ་མཁན་གྱི Core Group འདི་ཉིས་སྟོང་གཉིས་ལོ་ལ་ཡ་ཧར་ཡ་ན་ལ་རེ་ཝ་རི་ལ་ད་བོད་དོན་རྒྱབ་སྐྱོར་ཚོགས་པ་གི་ཚོགས་འདུ་འདུ་འཛོམས་ཆེན་པོ་ཞིག་བྱུང་རེད་དེ་སྐབས་སུ་རིན་པོ་ཆེའི་བཀའ་དགོངས་གཞིར་བཟུང་ད་ག་ནང་བཞིན་གྱི་རྒྱ་གར་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་ད་ལྟ་འཐུས་མི་དེ་གའི་གི་ཚོགས་པ་ཆེར All Indian Parliamentary Forum for Tibet ལ་ནི་རུ་བ་དེ་གའི་དེ་ད་ག་ད་རིམ་པས་མ་བྱོན་གོས་དེ་འདྲས་རེད་ལགས་དེ་གའི་དེ་འབྲིམ་འདྲ་བོ་ཅིག་དེ་འདྲས་ཆགས་བསྡད་པ་རེད།
ལགས་སོ། ད་ད་འདི་དེ་རྒྱ་གར་ནང་བོད་དོན་རྒྱབ་སྐྱོར་ཚོགས་པ་བྱུང་སྟངས་རེད་ད་ཅིག་ཡང་ཅིག་ཚོགས་པའི་ངོ་བོ་ཆ་ནས་མི་འདྲ་བ་ག་ཚོད་ཅིག་ཡོད་མེད་སྒང་ལ་ཐུབ་བསྟན་རིག་འཛིན་ལགས་ཀྱིས་ཞིབ་ཕྲ་གསུངས་སོང། ད་ཡང་ཅིག་རྒྱ་གར་ནང་ད་དེ་སྔ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་རྗེས་ཀྱི་ད་དཔེར་ན་ཅིག་ང་ཚོ་བོད་དོན་རྒྱབ་སྐྱོར་གནང་མཁན Jay Prakash Narayan ལ་གཙོས་པའི་ཀྱི་ད་མང་པོ་ཞེ་ཅིག་བྱུང་ཡོད་རེད་བ། དེའི་སྐབས་སུ་ཁོ་རང་ཚོ་གི་བོད་དོན་སྐོར་གླེང་པ་དང། ད་ལྟའི་ཆ་ལ་ད་རྒྱ་གར་ནང་ལོགས་ཀྱི་གཅིག་བོད་དོན་རྒྱབ་སྐྱོར་ཚོགས་པ་གཅིག་བོད་དོན་རྒྱབ་སྐྱོར་བ་ཁོ་རང་ཚོས་ཀྱི་བོད་དོན་ཐོག་གླེང་པ་གཉིས་བར་ཁྱད་པར་རོ་གཅིག་ག་འདྲས་ཡོད་ན་ད་གཅིག་ཡང་བོད་དོན་ཐོག་གླེང་ཕྱོགས་ག་ནས་ཡིན་པའི་ནས་རེད་ད་གནད་དོན་ག་རེ་སྒང་ལ་ཁོ་རང་ཚོ་ངོ་ནས་ཤུགས་མང་རྒྱག་གི་ཡོད་ན་དེ་དེ་སྔ་དང་ད་ལྟ་བར་ཁྱད་པར་རོ་གཅིག་ག་པར་གཟིགས་གྱི་ཡོད་ན། གླེང་ཕྱོགས་ཐོག་ལ་ཡང་ངའི་གི་བསམ་ཡ་ལ་ཡ་འདི་གམ་ཞིག་གི་ར་ག་རེ་ཞུ་དགོས་རེད་ཁྱད་པར་ཆེན་པོ་དེ་ལས་གལ་ཡོད་མ་རེད་ད་ཁྱད་པར་ཆེན་པོ་དེ་ག་པར་ཤོར་བསྡད་རེད་ཞུས་ན་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལ་ང་ཚོ་ར་གསར་སོ་ཤོར་ཚར་བའི་རྗེས་ལ་རྒྱ་གར་ལ་ཕེབས་དུས་སྒང་ནས་འདི་སྐབས་སུ་རྒྱ་གར་གཞུང་གི་འགོ་ཁྲིད་བྱས་མི་མང་འདི་གིས་དེ་མངོན་སུམ་གྱིས་ད་གང་ལྟར་བོད་འདི་རྒྱ་ནག་གི་བཙན་བཟུང་བྱེད་རྒྱུ་མཐོང་ཡོད་རེད་མངོན་སུམ་གྱིས་འདི་འདྲས་ཡིན་དུས་ཙམ་པ་ལ་ཡང་ད་ལྟའི་ཆ་ལ་ཡང་མི་རབས་མང་པོ་ཅིག་འགྱུར་བ་ཐེབས་ཚར་རེད་གཞོན་སྐྱེས་མང་པོ་ཅིག་གསར་པ་སླེབས་རེད་འདི་ཡིན་དུས་ཙམ་པ་ལ་གོ་རྟོགས་ཀྱི་ཐོག་ནས་ཡང་གནས་སྟངས་ཀྱི་རྒྱུས་ལོན་ཐོག་ནས་ཡང་ཁྱད་པར་ཅིག་ཤོར་ཁྱད་པར་ཅིག་ཐེབས་བསྡད་རེད་ཡིན་པ་ནས་བོད་དོན་ཐོག་ལ་གླེང་ཕྱོགས་དེ་ནམ་རྒྱུན་ནས་ད་གང་ལྟར་བོད་དོན་རྒྱབ་སྐྱོར་ཚོགས་པ་འདི་གའི་གི་འདུ་ཚོགས་ཡིན་ནས་རེད་སྐད་འབོད་ཡིན་ནས་རེད་ལས་འགུལ་ནང་ལོགས་ལ

ཁྱད་པར་འགྲོ་ས་གཙོ་བོ་དེ་ད་གཞོན་སྐྱེས་ཀྱི་ཁྲོད་ལ་ད་ཅིག་བོད་དོན་གྱི་གོ་རྟོགས་དེ་ཆགས་བསྡད་ཀྱི་འདུག་ད་ད་ལྟའི་ཆ་ལ་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱིས་ད་ཅིག་རྐང་འགན་བཞེས་པའི་ཐོག་ནས་རེད་དེ་བཞིན་གྱི་ཡང་བོད་མི་སྒྲིག་འཛུགས་ཀྱི་ངོས་ནས་ཅིག་ལས་འགུལ་སྤེལ་ཕྱོགས་དང་འབྲེལ་བའི་ཐོག་ནས་ད་ལྟའི་ཆ་ཐུབ་བསྟན་རིན་ཆེན་ལགས་ཀྱིས་ཟེར་བ་ཡིན་ན་རྒྱ་གར་གྱི་གཞོན་སྐྱེས་ཁྲོད་ལ་བོད་དོན་ལ་གོ་རྟོགས་དེ་ག་ཚད་ཅིག་ག་ཚད་ཅིག་ཡོད་མེད་དང་ཡང་ཁོ་རང་ཚོའི་ངོས་ནས་བོད་དོན་ལ་གཟིགས་ཕྱོགས་དེ་ག་འདྲས་ཡོད་མེད་འདི་སྒང་ཅིག་གསུང་རོགས་བྱེད་ད།
ད་ལྟ་ང་ཚོ་གི་རྩ་བའི་འཕགས་བོད་འབྲེལ་མཐུད་ལས་ཁུངས་ཀྱི་ང་ཚོ་གི་ལས་འགན་དང་ང་ཚོ་ལས་ཀ་བྱེད་མཁན་གཙོ་བོ་གཅིག་དེ་ད་ལྟ་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པ་ཞེས་པ་འདི་གའི་མཉམ་དུ་ལས་ཀ་བྱེད་མཁན་དེ་ཆགས་ཀྱི་ཡོད་རེད། ལྷག་པར་དུ་ད་ང་ཚོ་འདི་གའི་ནང་ལོགས་ནས་ཡང་བོད་དོན་རྒྱབ་སྐྱོར་ཚོགས་པ་འདི་གའི་གི་གཞོན་སྐྱེས་ཀྱི་ཡང་ཁོ་རང་ཚོ་གི་རུ་ཁག་དེ་འདྲ་མང་པོ་ཅིག་ཡོད་རེད། ད་ག་ནང་བཞིན་ཆབ་སྲིད་ཚོགས་པ་གི་རུ་ཁག་དེ་འདྲ་གཞོན་སྐྱེས་ཀྱི་རུ་ཁག་དེ་འདྲ་ཡོད་རེད། ད་ག་ནང་བཞིན་གྱི་ང་ཚོ་གི་མཐོ་སློབ་བྱས་རྒྱ་གར་གྱི་མཐོ་སློབ་བྱས་མཐོ་རིམ་སློབ་གྲྭ་ཁག་ནང་ལོགས་ལ་ཡང་བོད་དོན་གྱི་གཏམ་བཤད་ལས་རིམ་འགྲེམས་སྟོན་དང་ལ་སོགས་པ་དེ་འདྲས་ཀྱི་ལས་འགུལ་མང་པོ་བརྩམས་ཀྱི་ཡོད་རེད་འདི་ཚང་མ་གི་དགོས་པ་དམིགས་ཡུལ་གཙོ་བོ་དེ་ད་ལྟ་གོང་དུ་ཞུ་བ་ནང་བཞིན་ད་ང་ཚོ་གི་མི་རབས་བརྗེ་བོ་ཐེབས་དུས་སྒང་ནས་ཡང་དེ་སྔར་གྱི་མི་རབས་དེ་གས་དེ་དངོས་ཤུགས་བརྒྱུད་གསུམ་ནས་ད་གང་ལྟར་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་གནང་ཡོད་རེད་མིག་མཐོང་ལག་ཟིན་གྱི་ད་གང་ལྟར

བརྒྱ་ཆ་ཉི་ཤུ་དང་ཚེག་བཞི་གིས་ཧ་གོ་གི་མེད་ཟེར་ནས་དེ་འདྲའི་གསུང་ཡས་བྱུང་ཤག་ད་ག་ནང་བཞིན་བརྒྱ་ཆ་བརྒྱ་ཆ་ཉི་ཤུ་དང་ཚེག་བརྒྱད་ཀྱིས་བོད་ལབ་ཡས་དེ་རྒྱ་གར་ནང་ལོགས་ཀྱི་མངའ་སྡེ་ཅིག་རེད་ལབ་དེ་འདྲས་ཞིག་གསུང་ཤག་ད་ག་ནང་བཞིན་བརྒྱ་ཆ་དྲུག་དང་ཚེག་གཉིས་ཀྱིས་བོད་ལབ་ཡས་དེ་རྒྱ་གར་ནང་ལོགས་ཀྱི་རྒྱལ་ས་ཅིག་རེད་བརྒྱ་ཆ་བརྒྱ་ཆ་དྲུག་དང་ཚེག་དྲུག་གིས་བོད་ལབ་ཡས་དེ་རྒྱ་ནག་ནང་ལོགས་ལ་ད་གང་ལྟར་ས་ཁུལ་ཅིག་རེད་བརྒྱ་ཆ་དྲུག་དང་ཚེག་གཉིས་ཀྱིས་བོད་དེ་ནེ་པཱལ་ནང་ལོགས་ཡོད་རེད་བརྒྱ་ཆ་བཅུ་གཅིག་དང་ཚེག་བདུན་གྱིས་བོད་ལབ་ཡས་དེ་རང་བཙན་ལྡན་པའི་རྒྱལ་ཁབ་ལོགས་ཀ་ཅིག་རེད

ཡིན་པ་ཡིན་ནའི་ཅིག་སྒྲིག་འཛུགས་ལ་རྒྱ་གར་ནང་ལོགས་ལ་གནས་ནས་ལོ་དྲུག་ཅུ་ལྷག་ཕྱིན་གྱི་ཡོད་རེད། ལོ་སྟོང་ཕྲག་མང་པོ་གི་ང་ཚོ་གི་འབྲེལ་བ་ཡོད་རེད་ཡིན་པ་ཡིན་ནའི་ད་ལྟ་ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་ཡ་ད་གང་ལྟར་ང་རང་ཚོ་མི་ཆའི་ཆ་ནས་རེད་དཔལ་འབྱོར་ཆ་ནས་རེད་གང་ཐུབ་ཐུབ་ངོས་ནས་ཡ་ད་གང་ལྟར་དྲིལ་བསྒྲགས་ལས་ཁུངས་ཀྱི་གནང་གི་ཡོད་རེད་ད་ག་ནང་བཞིན་ང་ཚོ་ལས་ཁུངས་འདི་དྲིལ་བསྒྲགས་ཁྱབ་ཁོངས་ཆགས་ཀྱི་ཡོད་རེད་ང་ཚོ་ངོས་ནས་གང་ཐུབ་ཐུབ་རྒྱ་གར་གྱི་གཞུང་དམངས་གཉིས་ནང་ལོགས་ལ་བོད་དོན་ཐོག་ལ་གོ་རྟོགས་སྤེལ་བའི་ཐོག་ལ་ཤུགས་རྒྱབ་དང་རྒྱག་བཞིན་པ་རེད། ད་ལྟ་ད་གལ་ཆེ་བ་གཅིག་དེ་ད་ཅིག་རྒྱ་གར་གྱི་གཞོན་སྐྱེས་ཁྲོད་ལ་བོད་དོན་གོ་རྟོགས་ཡོང་སའི་ཁུངས་གཅིག་དེ་དཔེར་ན་ད་རྒྱ་གར་གྱི་བོད་ཡང་ཁོ་རང་ཚོས་ཀྱི་ད་དཔོན་པོ་རེད་ཡང་འགོ་ཁྲིད་རྣམ་པ་ཚོས་ཀྱི་གླེང་སློང་གནང་བ་དེ་གི་ཐོག་ནས་ཡང་གོ་རྟོགས་ཤུགས་ཆེན་པོ་ཞེ་པོ་ཅིག་ཡོང་གི་འདུག་ལྷག་པར་དུ་དཔེ་མཚོན་ཙམ་ཞུས་པ་ཡིན་ན། ད་དེ་དོན་དངོས་དཔེར་ན་རྒྱ་གར་གྱི་གྲོས་ཚོགས་ནང་ད་ལྟ་ཨ་སམ་ནས་ད་ཅིག་ག་རེ་རེད་གཞུང་འཛིན་ཚོགས་པས་ཀྱི་གྲོས་ཚོགས་འཐུས་མི་ཅིག་གི་བོད་དོན་སྐོར་གཏམ་བཤད་ཅིག་གནང་སོང་ང་དེ་དུས་ཀྱི་ད་དེ་ཡང་ཅིག་ཁྱབ་བརྡལ་ཞེ་པོ་ཅིག་ཕྱིན་དེ་འདྲའི་གནས་སྟངས་ཡོང་གི་འདུག་ད་ངའི་དྲི་བ་གཙོ་བོ་དེ་ད་རྒྱ་གར་ནང་ཡོད་པའི་ཅིག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས་ད་རྒྱ་གར་གྱི་གྲོས་ཚོགས་འཐུས་མི་ཚོ་ལ་ཡང་ཅིག་བོད་དོན་སྐོར་གླེང་སློང་དགོས་པའི་དཔེར་ན་ཅིག་སྐུལ་མ་རེད་དེ་བཞིན་གྱི་ཡང་མཚམས་རེ་དཔེར་ན་ཅིག་འབོད་སྐུལ་ཞུ་ཡ་ཡོད་རེད། དེ་འདྲས་ཅིག་ག་ཚད་སུ་ཡོང་གི་ཡོད་ན་གང་ཟེར་ན་དེའི་ག་ཚད་ཙམ་མང་ང་ཅིག་ཡོང་པ་ཡིན་ན་དེ་གི་ཐོག་ནས་ཡང་རྒྱ་གར་གྱི་གྲོས་ཚོགས་ནང་གླེང་སློང་ཡོང་ཡ་དང་དེ་ཚོའི་ཐོག་ལ་ཅིག་གནས་སྟངས་ཅིག་ཆགས་ཡོང་གི་རེད་པ་ད་ལྟའི་ཆ་ལ་ཅིག་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས་ད་རྒྱ་གར་གྱི་གྲོས་ཚོགས་འཐུས་མི་ད་གྲོས་ཚོགས་གོང་འོག་གཉིས་ཀྱི་འཐུས་མི་རྣམ་པ་ཚོ་ལ་བོད་དོན་སྐོར་གླེང་སློང་དགོས་པའི་གི་སྐུལ་མ་རེད་འབོད་སྐུལ་རེད། དེ་འདྲའི་ཅིག་ལས་འགུལ་རེད་དེ་འདྲ་གནང་གི་ཡོད་ན།
ང་ཚོ་གི་འདས་པའི་ལོ་མང་པོ་ཞིག་ནང་ལོགས་ལ་དེ་གནང་ཡོད་རེད་ད་ལྟ་ཡིན་ནའི་དེ་མུ་མཐུད་ནས་གནང་ལ་ཞུགས་དགོས་རེད། ང་ཚོ་གི་མི་ཆ་དང་དཔལ་འབྱོར་གི་ཆ་ནས་སྙོབ་མ་ཡོང་ལ་སྙོབ་ག་ཚོད་སྙོབ་མ་ཡོང་ལ་དེ་དེ་འདྲའི་གནས་སྟངས་ཅིག་ཆགས་དགོས་རེད་ཡིན་པ་ཡིན་ནའི་བྱས་ད་ག་འདྲ་རྒྱ་གར་གྱི་དབུས་ཀྱི་གྲོས་ཚོགས་ནང་ལ་ཡིན་ནའི་རེད། ད་ག་ནང་བཞིན་གྱི་མངའ་སྡེ་གྱི་གྲོས་ཚོགས་ནང་ལ་ཡིན་པ་ཡིན་ནའི་རེད། དེ་གའི་ཐོག་ལ་བོད་དོན་རྒྱབ་སྐྱོར་ཚོགས་པ་ཡི་བརྒྱུད་ནས་ཡང་ང་ཚོ་གི་སྙོབ་པ་དེ་འབད་བརྩོན་ཞུ་བ་རེད། དཔེར་ན་ཆ་བཞག་ན་ད་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ལོགས་ལ་ཡང་ལྟ་གྲུབ་འཛིན་མཁན་མང་པོ་ཡོད་རེད་ལོགས་ཀ་ལོགས་ཀ་བྱས་རྒྱབ་ལྗོངས་ལོ་ག་ལོ་བ། ཨམ་བེད་ཀ་རི་གི་ལྟ་གྲུབ་འཛིན་མཁན་དེ་འདྲ་ཡོད་རེད། གྷན་དྷི་ཡི་གི་ལྟ་གྲུབ་འཛིན་མཁན་དེ་འདྲ་ཡོད་རེད། རྒྱལ་ཞེན་གྱི་ལྟ་གྲུབ་འཛིན་མཁན་དེ་འདྲ་ཡོད་རེད། ད་ག་ནང་བཞིན་གྱི་ཡང་ཅིག་ག་རེ་ཞུ་དགོས་རེད་གུ་ཡངས་ཀྱི་ལྟ་གྲུབ་འཛིན་མཁན་དེ་འདྲ་ཡོད་རེད། ལྟ་གྲུབ་འཛིན་མཁན་གྱི་ཁག་མང་པོ་ཞིག་ཆགས་འགྲོ་བ་རེད་སྤྱི་ཚོགས་རིང་ལུགས་ཀྱི་ལྟ་གྲུབ་འཛིན་མཁན་དེ་འདྲ་ཡོད་རེད། ད་འདི་གའི་གི་མངའ་སྡེ་སོ་སོ་སོ་སོ་གི་གཞུང་འཛིན་ཚོགས་པ་དང་གཞུང་སུས་འཛིན་གྱི་ཡོད་ད་ག་ནང་བཞིན་གྱི་དབུས་ཀྱི་གཞུང་སུས་འཛིན་གྱི་ཡོད་འདི་དང་ཡང་བོད་དོན་རྒྱབ་སྐྱོར་ཚོགས་པའི་གི་ད་འབྲེལ་བ་ད་ག་ཚོད་ཡོད་མེད་ད་འདི་གའི་གི་བརྒྱུད་ནས་ང་རང་ཚོ་གི་ཐབས་ཇུས་བསྟུན་བྱས་ཡ་ཐབས་ཇུས་འདི་གའི་དེ་མར་བཏིང་ནས་ཡ་ད་ག་རེ་ཞུ་གི་རེད་བོད་དོན་རྒྱབ་སྐྱོར་ཚོགས་པ་སུ་བརྒྱུད་ནས་ཡ་ད་མངའ་སྡེ་གཞུང་རེད་དབུས་གཞུང་ལ་ཡ་ག་འདྲས་བྱས་ནས་གནོན་ཤུགས་ཐེབས་ཀྱི་འདུག་བ་འདི་བྱས་ཙང་ང་ཚོ་གི་གང་ཐུབ་ཐུབ་ཀྱི་འབོད་སྐུལ་ཞུ་ཡའི་གི་ད་ག་རེ་ལས་འགུལ་དེ་ནམ་རྒྱུན་ནས་བརྩམས་བསྡད་ཡོད་རེད་ལགས། ད་ལྟ་ད་ལྟའི་གཞུང་འཛིན་ཚོགས་པ་འདི BJP ཆགས་ཀྱི་ཡོད་རེད། ཡིན་ན་ཁོ་རང་ཚོའི་ད་རྒྱབ་རྟེན་གྱི་ཚོགས་པ་འདི་ད་ང་ཚོའི RSS ལ་འབོད་ཀྱི་འདུག་བ། ད་ཁོ་རང་ཚོའི་ཐོག་མ་འདི་ཚོགས་པ་འདི་ཐོག་མ་འགོ་བཙུགས་མཁན་གྱི་ཁོངས་སུ་དཔེར་ན Deen Dayal Upadhyaya རེད་དེ་བཞིན་གྱི་ཡང་འགོ་ཁྲིད་མང་པོ་ཞེ་པོ་ཅིག་འདུག་ཁོ་རང་ཚོའི་འདིའི་སྐབས་སུ་ད་བོད་དོན་ཐོག་ལ་དངོས་གནས་སེམས་ཚོར་ཆེན་པོ་གྱི་ཐོག་ནས་གླེང་སློང་ཤུགས་ཆེན་པོ་ཞེ་པོ་ཅིག་གནང་བཞག་ཨ་ནི་ད་ད་ལྟའི་ཆར་ལ་དཔེར་ན་གཞུང་འཛིན་ཚོགས་པའི་ངོས་ནས་ད་ཕྱོགས་གཅིག་ནས་རྒྱ་ནག་དང་བསྟུན་མཁས་པོ་གནང་དགོས་ཀྱི་ཡོད་རེད། ཡང་ས་མཚམས་ཀྱི་དཔེར་ན་རྩོད་རྙོག་དེ་རང་བཞིན་གྱི་གནས་སྟངས་ཅིག་ཆགས་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ན། ད་ལྟའི་གཞུང་འཛིན་ཚོགས་པའི་ངོས་ནས་ད་ཁོ་རང་ཚོའི་རྒྱབ་རྟེན་ཚོགས་པའི་གི་ད་ཅིག་ག་ལོར་བོད་དོན་ཐོག་ལངས་ཕྱོགས་འཇོག་ར། དེ་ཡས་ཅིག་ཏག་ཏག་ཅིག་དཔེར་ན་ཅིག་ལག་བསྟར་གནང་གི་ཡོད་ན་ག་འདྲས་ཡོད་ན་ལགས།
ལགས་འོང་ད་འདིའི་ཐོག་ལ་ཡང་དམིགས་བསལ་གྱི་ད་ངས་ག་རེ་ཞུ་དགོས་རེད། གཞུང་འཛིན་ཚོགས་པའི་ངོས་ནས་དངོས་ཤུགས་བརྒྱུད་གསུམ་ཐོག་ནས་ཡ་ད་ང་ཚོ་གི་བོད་དོན་རྒྱབ་སྐྱོར་ཚོགས་པ་དང་ད་ག་ཁྱེད་རང་གིས་གསུང་བ་ནང་བཞིན་རེད་ད་ལྟ་གི་གཞུང་འཛིན་ཚོགས་པ་འདི RSS དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད། RSS གི་ཚོགས་པ་གི་ད་ག་འདྲ་ཚོགས་མི་མང་པོ་ཅིག་ད་ག་ནང་བཞིན་འདི་གི་ནང་ལོགས་གི་ད་ད་ང་ཚོ Bharat Tibbat Sahyog Manch ཟེར་བ BTSM འདི་གའི་ནང་ལོགས་ལ་ཕྱག་ལས་གནང་སྟེང་གི་འགོ་ཁྲིད་ནང་ལོགས་ལ་མང་པོ་ཡོད་རེད། དེ་ཡིན་དུས་ཙམ་པ་ལ་འདི་གའི་གི་བརྒྱུད་ནས་ཤུགས་རྐྱེན་ཅིག་ད་ག་འདྲ་དངོས་ཤུགས་བརྒྱུད་གསུམ་ནས་ཤུགས་རྐྱེན་མང་པོ་ཞིག་ཐེབས་ཀྱི་ཡོད་རེད། ཤུགས་རྐྱེན་མང་པོ་ཅིག་དངོས་སུ་ད་ང་ཚོ་མཇལ་ཡག་དེ་འདྲའི་ཤུགས་རྐྱེན་དེ་ཡོད་རེད། ཤུགས་རྐྱེན་འགའ་ཤས་ཤུགས་རྐྱེན་ཤུགས་ཆེ་ཅིག་ད་ཧ་ད་རྒྱུད་དུ་ཨ་ཡོད་རེད་ཡ། ཤུགས་ད་རྒྱུད་རྒྱུ་ནི་ཡོད་རེད་ད་ག་རེ་ཞུ་དགོས་རེད་ཐོག་ནས་ཡ་དེ་འདྲའི་ཤུགས་རྐྱེན་ཐེབས་དེ་འདྲ་ཡོད་རེད་དཔེར་ན་ཆ་བཞག་ན་ད་ག་རེ་ཞུ་དགོས་རེད་ཉིས་སྟོང་བཅུ་བཞི་ལོ་ལ་ཡ། ད་འདའི་ཡི་ད་གང་ད་སྲིད་བློན་རྒྱ་གར་སྲིད་བློན་དམ་འབུལ་མཛད་སྒོ་སྐབས་སུ་སྲིད་ཟུར་སྐུ་ངོ་བློ་བཟང་སེང་གེ་ལ་ཕེབས་སྐད་དེ་འདྲའི་ཞུ་ཡས་ཀྱི་གནས་སྟངས་དེ་འདྲ་བྱུང་ཡོད་རེད། ད་ག་ནང་བཞིན་གྱི་ཡ། Tibetan Rehabilitation Policy ཞུ་དགོས་རེད་བ་རྒྱ་གར་གྱི་ནང་སྲིད་ལས་ཁུངས་ངོས་ནས་ཡང་བོད་མི་འདི་གའི་ལ་ཡར་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་ཀྱི་སྲིད་ཇུས་ཅིག་ཡར་གཏན་འབེབས་གནང་ཡོད་རེད་དེའི་ཆེད་མངའ་སྡེ་འདི་གའི་ལ་ཡར་བོད་པའི་སྐྱབས་བཅོལ་གནས་ས་མངའ་སྡེ་འདི་གའི་ཆ་ཚང་ལ་ཡ་ད་ག་འདྲ་བོད་པའི་སྐྱབས་བཅོལ་བ་འདི་གའི་ལ་ཡར་རྒྱ་གར་མི་མང་གཅིག་མཚུངས་དང་ད་ག་འདྲ་མཐུན་རྐྱེན་རེད་ད་ག་ནང་བཞིན་གྱི་ཅིག་གར་སོས་ལ་རྒྱབ་སྐྱོར་དང་མཐུན་འགྱུར་གནང་དགོས་འདི་གའི་དེ་གནང་རོགས་གནང་ཟེར་ན་འདི་འདྲའི་གི་སྲིད་ཇུས་འདི་འདྲའི་གཏན་འབེབས་གནང་ཡོད་རེད་ད་འདི་འདྲའི་ལ་སོག་པའི་གི་ད་ག་རེ་ཞུ་དགོས་རེད་ཤུགས་རྐྱེན་ག་ལ་ཡང་རྣམས་ཀྱི་ཐད་ཀོར་ལ་ཡིན་ཞེས་ད་བ་ལ་ལོང།
ཨ་ལགས་སོ། ད་ཡང་གལ་ཆེ་བ་གཅིག་དེ། རྒྱ་གར་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་དེ། ད་ཅིག་ད་ལྟའི་ཆ་ལ་དེ་ཡི་ད་འགན་རྐང་བཞེས་མཁན་དེ། ད་ལྟ་ཨུ་དི་ཤ་ནས་གྲོས་ཚོགས་འཐུས་མི་སུ་ཇིད་ཀུ་མར་ལགས་དེ་ཆགས་བསྡད་ཀྱི་འདུག་ད། རྒྱལ་ཁབ་གཞན་གྱི་དཔེར་ན་ཅིག་གྲོས་ཚོགས་འཐུས་མི་རྒྱབ་སྐྱོར་ཚོགས་པ་མང་ཆེ་གི་ཕྱག་ལས་གནང་ཕྱོགས་དེ། ད་གྲོས་ཚོགས་ནང་ལོགས་ལ་བོད་དོན་དང་འབྲེལ་བའི་ཅིག་གླེང་སློང་དགོས་ཡ་ལ་གནོན་ཤུགས་སྤྲད་ཡ་ལ་སོགས་པ་རེད། ད་ཡང་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་དེ་འཚམས་གཟིགས་དང་ཕྱོགས་བསྐྱོད་ལ་ཕེབས་པའི་སྐབས་སུ་སྣེ་ལེན་ཞུ་ཡ་ལ་སོགས་པའི་གནད་དོན་ཕྱག་ལས་མང་པོ་ཞེ་ཅིག་གནང་བསྡད་ཀྱི་འདུག

མི་འདྲ་བ་ད་གང་ལྟར་བཅོ་བརྒྱད་ལྷག་ཙམ་ཡོད་རོགས་ཡ་འཐུས་མི་ཆགས་ཀྱི་ཡོད་རེད་ད་ཁོ་རང་ཚོ་གི་ཡ་ལས་དོན་གནང་ཡ་གི་དམིགས་ཡུལ་གཙོ་བོ་དེ་ག་རེ་ཞུ་དགོས་ཟེར་ན་བོད་དོན་ཐོག་ལ་ཡ་གཅིག་རྒྱབ་སྐྱོར་གནང་ཡ་གཅིག་བོད་བོད་ཀྱི་ད་གང་ལྟར་བོད་དོན་ཐོག་ལ་རྒྱབ་སྐྱོར་གནང་ཡ་རེད་ད་ག་ནང་བཞིན་གི་རྒྱལ་སྤྱིའི་གི་སྒང་ལ་ཡ་བོད་དོན་གི་ད་གང་ལྟར་འཐབ་རྩོད་ཐོག་ལ་ཡ་ནུས་པ་མཉམ་སྤུངས་ག་རེ་ཞུ་དགོས་འདུག་ད་ག་ནང་བཞིན་གི་ཡ་བོད་རྒྱ་ཞི་མོལ་ཐོག་ལ་ཡ་དེ་འདྲའི་གི་ཆ་གཅིག་ཆ་གྲུ་མཉམ་འདེགས་ག་རེ་ཞུ་དགོས་འདུག

བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་ཡིན་ནའི་སྐུ་ངོ་སྲིད་སྐྱོང་རེད་ད་ང་མཛད་གཙོ་རྣམ་པ་མངའ་སྡེ་དང་དབུས་ལྟེ་བ་ལ་ཕེབས་པའི་སྐབས་སུ་ཡང་དེ་འདྲའི་གི་བོད་དོན་ཐོག་ལ་ཞུ་གཏུག་ལས་འགུལ་སྤེལ་སྐབས་སུ་རྗེས་འདེད་གནང་ཡ་རེད་ད་ནང་བཞིན་གི་རྒྱ་གར་གྲོས་ཚོགས་ནང་ལོགས་ལ་ཡ་བོད་དོན་ཐོག་ལ་གླེང་སློང་གནང་ཡ་ཐོག་ལ་འབད་བརྩོན་ཞུ་ཡ་རེད་ད་སོ་སོ་སོ་སོའི་གི་ཁྱབ་ཁོངས་གི་ད་གང་ལྟར་ཆབ་སྲིད་ཚོགས་པའི་ནང་ལོགས་ལ་ཡ་བོད་དོན་ཐོག་ལ་ཡ་དྲིལ་བསྒྲགས་རེད་གོ་རྟོགས་པའི་ཐོག་ལ་ཤུགས་བསྐྱོན་ཡ་ད་ད་འདི་གས་གི་ལས་དོན་མང་པོ་ཞིག་གནང་དགོས་རེད་ཉེ་བའི་ཆ་ལ་ཡ་ང་ཚོ་གི་ཟླ་ཉིན་ལོ་སྤྱི་ཟླ་བརྒྱད་པའི་ནང་ལོགས་ལ་ཡང་ལྡི་ལི་ལ་ཡང་ད་ལྟ་རྒྱ་གར་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་གྱི་ཚོགས་པའི་གི་ཚོགས་མི་འདི་གའི་མཉམ་དུ་ཡང་ང་ཚོ་གི་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མ་ཡང་ད་ལྟ Core Group for Tibetan Cause ཞུ་དགོས་རེད་བ་འདི་གའི་གི་ཚོགས་འདུ་བསྐོངས་རེད། ད་འདིར་ཚོགས་འདུ་བསྐོངས་ཡས་དཔེ་མི་སྲིད་པས་གལ་ཆེན་པོ་ཆགས་ཀྱི་ཡོད། གང་ཡིན་ཟེར་ན Core Group for Tibetan Cause རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མའི་ནང་ལོགས་ལ་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྐུ་ཚབ་ཤ་སྟག་ཤ་སྟག་ཆགས་བསྡད་ཀྱི་ཡོད་རེད་བ། སྐུ་ཚབ་འདི་གའི་དེ་ད་རྒྱ་གར་གི་ད་རྒྱ་གར་རྒྱལ་ཡོངས་ནང་ལོགས་ནས་ཡ་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཅིག་གིས་ད་གང་ལྟར་ཚོགས་མི་མང་པོ་ཅིག་གིས་བོད་དོན་གྱི་རྒྱབ་སྐྱོར་གྱི་ད་གང་ལྟར་གྱི་མཚོན་བྱེད་ཀྱི་ག་ཚོད་ཡོད་མེད་ཅིག་གི་རེད་བ་འདི་གས་ཀྱི་ད་གང་ལྟར་ཅིག་ཞུ་གཏུག་ལས་འགུལ་སྤེལ་ཡས་ནི་རེད་མ་རྩ་དང་མ་སོ་འདི་ཆགས་བསྡད་ཀྱི་ཡོད་རེད་མི་མང་ནང་ལོགས་ལ་བོད་དོན་གྱི་ཐོག་ལ་ཡ་ག་ཚོད་གྱི་རྒྱབ་སྐྱོར་ཡོད་བ་ཡིན་ན་འདི་གཞིར་བཟུང་ད་སྒང་གི་དབུ་ཁྲིད་རྣམ་པ་ཚོ་གི་འདི་གཞིར་བཟུང་ཡང་བོད་དོན་ཐོག་ལ་ཡ་གོ་སྐྱོད་རྒྱག་ཡས་ནི་རེད་བཀའ་མོལ་གནང་ཡས་རེད་གཏམ་བཤད་གནང་ཡས་རེད་དང་ལས་འགུལ་ག་རེ་སྤེལ་དགོས་འདུག་དེ་འདྲའི་དགོངས་པ་བཞེས་ཕྱོགས་ཐོག་ལ་ཡ་གཏན་གཏན་འདི་འདྲའི་ཁྱད་པར་བཟོ་ཡ་འདུག་ལགས། ད་ད་ལྟ་ཕྱི་ཟླ་བཅུ་པའི་ཚེས་ལྔ་གི་ཉིན་དེ་ལ་ད་རྒྱ་གར་རྒྱལ་ས་ལྡི་ལི་ལ་ད་ད་ལྟ་ཅིག Core Group for Tibetan Cause ད་ང་ཚོ་བོད་སྐད་ནང་ཞུས་པ་ཡིན་ན་ད་རྒྱ་གར་བོད་དོན་རྒྱབ་སྐྱོར་ཚོགས་པའི་སྡེ་ཚན་ནང་མ་སྡེ་ཚན་ནང་མ་ལབ་ཀྱི་འདུག་ག། དེ་གི་ད་ད་ཅིག་ཡང་ཅིག་ལས་དོན་གནང་ཕྱོགས་དང་ད་སྒྲིག་གཞི་བསྐྱར་བཅོས་དང་དེ་འདྲས་ཅིག་གང་ཚོགས་འདུ་ཚོགས་གནང་ཤག་དེ་ནང་ཐུབ་བསྟན་རིག་འཛིན་ལགས་དངོས་སུ་མཉམ་ཞུགས་གནང་འདུག་ད་ཁོ་རང་ཚོའི་ངོས་ནས་ལས་དོན་གནང་ཕྱོགས་ལ་ཡང་འགྱུར་བ་དམིགས་བསལ་ག་རེ་ཕྱིན་ཡོད་ན་ཅིག་གསུང་བདེ་བོ་ཡོད་ན།

སྒྲིག་འཛུགས་མང་པོ་ཞིག་ཡོད་རེད་རྒྱབ་བོད་དོན་རྒྱབ་སྐྱོར་ཚོགས་པ་ཅིག་མང་པོ་ཞིག་ཡོད་རེད་ཡིན་པ་ཡིན་ན་འདི་གའི་དེ་སྲ་བརྟན་གང་འདྲས་སུ་བྱེད་དགོས་འདུག་ནང་ལོགས་ཀྱི་རུ་བ་སྒྲིག་འཛུགས་ཀྱི་སྒྲིག་འཛུགས་སྲ་བརྟན་གང་འདྲས་སུ་བྱེད་དགོས་འདུག་སྒྲིག་འཛུགས་སྲ་བརྟན་ཡོང་བ་ཡིན་ན་སྒྲིག་འཛུགས་གནས་ཀྱི་རེད་སྒྲིག་འཛུགས་གནས་བ་ཡིན་ན་འདི་ཞིག་སོགས་ང་ཚོ་གི་ཤུགས་སྐྱོན་གྱི་མ་རྩ་ཙམ་མ་ཟོས་འདི་ཆགས་གོ་རེད་འདི་ཡིན་དུས་ཙམ་པ་ལ་ཉེ་ཆར་ཚོགས་འདུ་ཚོགས་ཡས་དེ་ང་ཚོ་གི་སྒྲིག་འཛུགས་ནང་ལོགས་ལ་ཡ་ད་ལྟ་བར་དུ་ཕྱག་ལོག་ཕྱག་ལས་མང་པོ་ཞིག་གནང་ཡོད་རེད་ཁོ་ན་ཚོ་གི་ད་ལྟའང་གནང་བཞིན་པ་རེད་ད་མ་འོངས་པ་ཕྱག་ལས་གནང་ཕྱོགས་ཐོག་ལ་ཡ

ཞིབ་ཕྲ་བགྱིད་མཁན་གྱིས་འདི་དང་ཞུས་མ་འོངས་ཅི་ལ་འོང་བཀྲིས་ཤོག་ལ་ལོངས། ལགས་སོ་ད་ཡང་ང་ཚོས་ཅིག་རླུང་འཕྲིན་གསན་མཁན་དང་གཟིགས་མཁན་རྣམ་པ་ཚོ་ལ་ཅིག་མཁྱེན་དགོས་གལ་ཆེ་བ་གཅིག་དེ་ད་རྒྱ་གར་བོད་དོན་རྒྱ་གར་ཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཕྱག་ལས་གནང་བསྡད་མཁན་མང་ཆེ་བ་ཅིག་རྒྱ་གར་ཡུལ་མི་རང་ཆགས་བསྡད་གོ་རེད་པ་ཁོ་རང་ཚོས་དཔེར་ན་འདི་ནང་ཕྱག་ལས་གནང་བ་དེ་གས་དེ་ལ་ཡང་ཅིག་ཁོ་རང་ཚོ་ལ་ཅིག

ཚོགས་པ་ཆུང་བ་ཁག་འདི་འགའ་ཤས་ལ་ཡང་ང་རང་ཚོ་ལས་ཁུངས་ངོས་ནས་ཡར་མཐུན་འགྱུར་ཞུ་བ་ཡིན་ནའི་རེད་རྒྱབ་སྐྱོར་ཞུ་བའི་འདི་གའི་གནང་གོ་རེད་དཔེར་ན་ཆ་བཞག་ན་ཉེ་ཆར་ང་ད་ལྟ་དེ་ལྡི་ལི་ནང་ལོགས་ཀྱི Bharat Tibbat Sahyog Manch གི་དེ་ལ་ཚོགས་འདུ་ཅིག་ལ་ང་བཅར་ནས་འདི་བཅར་དུས་ཙམ་པ་ལ་ཁོ་རང་ཚོ་གི་ད་གང་ལྟར་ཁོ་རང་ཚོ་གི་ད་གཞོན་སྐྱེས་ཀྱི་དེ་འདྲས་ཀྱི་རུ་ཁག་བྱས་བུད་མེད་རུ་ཁག་དེ་འདྲས་མང་པོ་ཅིག་གསར་འཛུགས་གནང་སོང་འདི་མཉམ་དུ་ཡར་ཁོ་རང་ཚོ་གི་ལོ་ལྟར་རེ་བཞིན་ཕ་གི་རྟ་དབང་ནང་ལོགས་ལ་ཡར་རྟ་དབང Yatra ལ་གོམ་བགྲོད་འགྲོ་ཡས་ཀྱི་ལས་འགུལ་བརྩམས་གོ་རེད Bharat Tibbat Sahyog Manch གི

ཁོ་ན་ཚོ་གི་ཚོགས་པ་ཁོ་ན་གཉིས་དེ་ད་ག་འདྲ་ཚོགས་པ་ཆེ་ཤོས་གྲས་གཉིས་དེ་ཆགས་ཡོད་ད་རྒྱ་གར་ནང་ལོགས་ལ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་མང་པོ་ཞིག་ཡོད་པ་ཆེ་ཤོས་གྲས་ཁོ་ན་གཉིས་ཆགས་ཡོད་རེད Bharat Tibbat Sahyog Manch ཡིན་པ་ཡིན་ན་རྒྱ་གར་ནང་ལོགས་ལ་ཁོ་ན་ཚོ་གི་ཡན་ལག་དང་མ་སོ་སུམ་བརྒྱ་ལྷག་སུམ་བརྒྱ་ལྷག་དེ་འདྲ་ཞིག་ཡོད་རེད་ད་ནང་བཞིན་ཧིན་བོད་མཛའ་འབྲེལ་ཚོགས་པ India Tibet Friendship Society རྒྱ་གར་མངའ་སྡེ་མང་པོ་ཞིག་ནང་ལོགས་ཁོ་ན་ཚོ་གི་ཡན་ལག་དེ་ཉིས་བརྒྱ་ལྔ་བཅུ་ལྷག་དེ་འདྲ་ཡོད་རེད་འདི་ཡིན་དུས་ཙམ་པ་ལ་ཁོ་ན་ཚོ་གི་ལོ་ལྟར་རེ་བཞིན་ཡང་གསུམ་བཅུའི་དུས་དྲན་ཡིན་ནའི་རེད་ད་ག་ནང་བཞིན་རྒྱལ་བ་རིན་པོ་ཆེ་གི་ཡ་འཁྲུངས་སྐར་ཡིན་ནའི་རེད། ནོ་བེལ་ཞི་བདེའི་གཟེངས་རྟགས་ཉིན་མོ་རེད་འགྲོ་བ་མིའི་ཐོབ་ཐང་ཉིན་མོ་མཉམ་དུ་འཁེལ་གོ་རེད། ད་འདི་འདྲས་ཀྱི་ལ་སོགས་པའི་ལས་འགུལ་མང་པོ་ཅིག་ཁོ་ན་ཚོས་དུས་རྒྱུན་བརྩམས་བསྡད་གོ་རེད། མཉམ་དུ་ཡང་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ཁོ་ན་ཚོ་གིས་ཡང་ལས་འགུལ་བརྩམས་ཡས་རེད། ཁོ་ན་ཚོ་ཚོགས་མི་དེ་གས་དེ་ག་འདྲ་ཞིག་རྒྱ་བསྐྱེད་གནང་སྒོའི་ཐོག་འདི་འདྲས་ཡིན་ནའི་རེད་སློབ་གྲྭ་ནང་ལོགས་ལ་བོད་དོན་ཐོག་ལ་ཡང་བྲིས་རྩོམ་འདི་འདྲས་ཡང་འགྲན་བསྡུར་གནང་ཡས་རེད། འདི་འདྲས་ཀྱི་ལས་འགུལ་མང་པོ་ཅིག་ཁོ་ན་ཚོ་བརྩམས་གོ་རེད་འགྲོ་སོང་ཤུགས་ཆེ་ཆེ་ཁོ་ན་ཚོ་བཏང་གོ་རེད་ཁོ་ན་ཚོས་ནམ་རྒྱུན་ཚོགས་འདུ་ཚོགས་དུས་ཙམ་པ་ལ་ང་རང་ཚོ་སྒྲིག་འཛུགས་ནང་སྒྲིག་འཛུགས་ནས་ཡང་དེ་འདྲའི་ཕྱག་དངུལ་དང་རོགས་སྐྱོར་རོགས་སྐྱོར་ཡོད་པ་དེ་འདྲའི་ལེན་ཡས་ཀྱི་འབད་བརྩོན་དེ་འདྲ་གནང་གི་མ་རེད་ག་ཚོད་ཐུབ་ཐུབ་ཁོ་རང་ཚོ་གཙོ་དོན་ག་རེ་གནང་དགོས་རེད་ཞུ་ན་ཁོ་རང་ཚོ་རང་གི་ཚོགས་མི་གི་ད་ག་འདྲ་ཡ་ཅིག་འགྲོ་སོང་བཏང་བྱས་ཚོགས་པ་རང་ནས་འགྲོ་སོང་བཏང་བྱས་དེ་འདྲའི་གི་ད་ག་འདྲ་ལས་འགུལ་མང་པོ་བརྩམས་བརྩམས་བཞིན་པ་དང། ཐུབ་བསྟན་རིན་འཛིན་ལགས་ད་ངས་ཕལ་ཆེར་དྲི་བ་ཐ་མ་ཆགས་ས་རེད། ད་ཉེ་ཆར་བོད་ནང་རྡོ་རྗེ་གླིང་ནང་ལོགས་ད་ཧིན་བོད་མཛའ་འབྲེལ་ཚོགས་པའི་གི་ཡན་ལག་ཅིག་གསར་དུ་བཙུགས་ཐུབ་པ་བྱུང་ཡོད་རེད་དེ་དངོས་སུ་ཐུབ་བསྟན་རིན་འཛིན་ལགས་ཕལ་སྐད་དུ་ཕལ་ཤ་ཨ་ནི། ད་མ་འོངས་པར་ཡང་ཅིག་ག་ལོག་རེད། ཅིག་འཕགས་བོད། འཕགས་བོད་འབྲེལ་མཐུད་ཁང། འཕགས་བོད་འབྲེལ་མཐུད་ལས་ཁུངས་དང་དེ་བཞིན་གྱི་ད་ཧིན་བོད་མཛའ་གྲོགས་ཚོགས་པ་རེད་དེ་མིན་ཡང་བོད་དོན་རྒྱབ་སྐྱོར་ཚོགས་པ། ད་ཅིག་ག། མཉམ་ལས་ཀྱི་ཐོག་ནས་ད་ཡན་ལག་ཅིག་རྒྱ་གར་ནང་ལོགས་ལ་ཡང་ཅིག་ག། དུ་ས། འགོ་འཛུགས་གནང་ཡག་རེད་ད་མེད་ས་ལ་ཡང་ཅིག་གསར་འཛུགས་གནང་ཡག་གི་དེ་འདྲའི་ལས་འཆར་དེ་འདྲ་ཡོད་ན། ང་རང་ཚོ་ཕ་གི་དར་ཟི་ལིང་ལ་ཕ་གི་གསར་འཛུགས་ཞུ་བའི་དེ་ཞེས་གནད་འགག་ཆེན་པོ་དེ་ད་ངས་བརྗོད་མ་དགོས་རེད་ལོ་བཤད་མ་དགོས་རེད། ལོ་རྒྱུས་ཐོག་ནས་རེད་ད་ག་ནས་ས་མཚམས་ཐོག་ནས་རེད་རིག་གཞུང་སྐད་ཡིག་ཐོག་ནས་རེད། དེ་ཡིན་དུས་ཙམ་པ་གནས་སྐབས་ཤར་དུས་ཙམ་པ་ལ་ང་ཚོ་ཕ་གི་ལ་དེང་སང་ཡོད་ས་མ་རེད་ཕ་གི་ང་ཚོ་གསར་འཛུགས་བྱུང་འགྲོ་བ་བྱུང་སོང། དེ་ཡིན་དུས་ཙམ་པ་ལ་ད་ང་རང་ཚོ་ལས་ཁུངས་ཀྱི་དམིགས་ཡུལ་དང་ལས་དོན་མང་པོ་གཅིག་ནང་ལོགས་གནད་འགག་ཆེན་པོ་གཅིག་བོད་དོན་རྒྱབ་སྐྱོར་ཚོགས་པ་ག་པར་ཡོད་པ་དེ་ག་ལ་ཡ་སྲ་བརྟན་ལྷ་དག་ཏག་ནས་ལྷོ་ལ་ཡ་ང་ཚོའི་ལས་ཁུངས་ངོས་ནས་ཡ་ཐུགས་འཁུར་ག་རེ་འཇགས་ཀྱི་འདུག་པ་དེ་གནད་འགག་ཆེན་པོ་ཆགས་དགོས་རེད། གཉིས་བ་དེ། བོད་དོན་རྒྱབ་སྐྱོར་ཚོགས་པ་མེད་ས་དེ་བ་ལ་ང་ཚོ་གིས་ཡང་འདི་སྐད་དེ་ཁྱབ་སྤེལ་ག་འདྲས་སེ་གསར་འཛུགས་ག་འདྲས་གནང་དགོས་འདུག་འདི་ང་ཚོ་གི་ལས་ཁུངས་ཀྱི་དམིགས་ཡུལ་གནད་འགག་ཆེན་པོ་ཆགས་དུས་ཙམ་པ་ལ་འདིའི་ཐོག་ལ་ཡང་ང་རང་ཚོའི་ལས་ཁུངས་ངོས་ནས་ཡང་ལས་དོན་མུ་མཐུད་ནས་ཡང་སྐྱོང་ཡག་ཐོག་ལ་ང་ཚོ་འཆར་གཞི་བསྒྲིགས་དང་སྒྲིག་བཞིན་པ་ལགས། ལགས་སོ་ཐུབ་བསྟན་རིན་འཛིན་ལགས་ད་དེ་རིང་ང་ཚོ་དུས་ཚོད་རྐྱེན་པས་གླེང་མོལ་དེ་ལ་མཚམས་འཇོག་ཞུ་གི་ཡིན། ཨ་ནི། ང་ཚོའི་གླེང་མོལ་གྱི་ལེ་ཚན་ནང་མཉམ་ཞུགས་གནང་པ་དེ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་ཡིན་བཀའ་དྲིན་ཆེ། ལགས་སོ་ཡེ་ཤེས་ཟླ་བ་ལགས་ཐུགས་རྗེ་ཆེ་གནང་ལགས་སོ།